ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་རེས་གཟའ་པ་སངས་ཀྱི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོའི་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང། བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་ལ་སྤྱི་མོས་ཀྱི་ཐོག་ནས་རྒྱབ་སྐྱོར་གནང་བར་དབུས་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་ཞུས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།
ད་རེས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་སའི་ནང་འཚོགས་པའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ལྷན་ཚོགས་ཐེངས་ཤིག་དང་ཡང་ཟུར་དུ The Dalai Lama's Vision ཞེས་པའི་ལྷན་ཚོགས་གོ་སྒྲིག་གནང་བའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་དང་བོད་བརྒྱུད་ནང་བསྟན་གྱི་གནད་འགག་དང་རིན་ཐང་སོགས་དྲན་སྐུལ་དང་ངོ་སྤྲོད་གནང་ཐུབ་པ་བྱུང་བའི་སྐོར་དང། དེ་ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝ་ནང་ཉི་མ་བཞིའི་རིང། ཁྱོན་བསྡོམས་ནས་གྲོས་ཚོགས་ཀྱི་འཐུས་མི་སུམ་ཅུ་སོ་གཉིས་ལྷན་དུ་མཇལ་འཕྲད་གནང་ཐུབ་པ་དེ་ནི་ཁེ་ན་ཌའི་གཞུང་དམངས་གཉིས་ཀྱིས་བོད་དོན་རྒྱབ་སྐྱོར་ཧ་ཅང་ཚད་མཐོ་པོ་ཡོད་པའི་རྟགས་མཚན་ཞིག་ཡིན་པ་སོགས་ཁེ་ན་ཌའི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་སུ་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་བཅར་འདྲིའི་ལེ་ཚན་ནང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཉེ་ཆར་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་སན་ཧྥ་རན་སིས་ཀོ་ནང་བསླེབས་སྐབས་ངོ་རྒོལ་གྱི་ལས་འགུལ་སྤེལ་གནང་བའི་ཁྲོད་དུ་རྒྱ་ནག་གཞུང་གིས་ཆེད་འགུག་བྱས་པའི་རྒྱ་རིགས་མི་སྣ་ཁག་ཅིག་གིས་ཁོང་དང་དེ་བཞིན་ཞི་ཅིན་ཕིང་ལ་ངོ་རྒོལ་ལས་འགུལ་སྤེལ་མཁན་ཚོར་ཉེས་རྡུང་དང་སྡིགས་ར་བསྐུལ་བའི་གནས་ཚུལ་དང། མཇུག་ཏུ་བལ་ཡུལ་ནང་ལ་གནས་བཞུགས་གནང་མཁན་དགེ་བཤེས་བསོད་ནམས་དབང་ཕྱུག་ལགས་ཀྱིས། འདས་པའི་ལོ་བཅུའི་ནང་སྤྱི་ཚོགས་ནང་རེ་བ་དང་གདོང་ལེན་ཚོགས་པ་ཞེས་པའི་ཆང་རག་དང་མྱོས་རྫས་གསོ་ཁང་དང་དབང་པོ་སྐྱོན་ཅན་གྱི་ལྟེ་གནས་ཁང་དང་དེ་བཞིན་དྭ་ཕྲུག་ཁང་རྒན་གསོ་ཁང་བཅས་གནས་མང་ཞིག་གསར་རྒྱག་གནང་ནས་མི་མང་པོའི་མི་ཚེར་དོན་སྙིང་གསར་པ་ཞིག་བསྐྲུན་པར་རོགས་རམ་གནང་དང་གནང་མུས་ཡིན་པའི་སྐོར་ཞིབ་ཕྲ་བཀའ་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་གི་ཡིན།
ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་གཞི་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་ལ་སྤྱི་མོས་ཀྱི་ཐོག་ནས་རྒྱབ་སྐྱོར་གནང་བར་དབུས་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་ཞུས་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཉེ་ཆར་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་ནས་ཉི་ཤུ་བར་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཀྲོན་དུ་འཚམས་འདྲི་གནང་བའི་སྐབས། གྲོས་ཚོགས་གོང་འོག་གི་འཐུས་མི་མང་པོ་དང་མཇལ་འཕྲད་གནང་སྟེ། བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་རྒྱབ་སྐྱོར་འཚོལ་ཐབས་གནང་བ་མ་ཟད། ཁོང་གི་ངོས་ནས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཐོག་ནས་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་ལ་བཀའ་ཁྲོལ་རྒྱབ་སྐྱོར་ཐུབ་རྒྱུའི་ཐུགས་རེ་ཆེན་པོ་ཡོད་པའི་སྐོར་གསུངས་ཡོད་པ་རེད། ད་དུང་སྲིད་སྐྱོང་མཆོག་གིས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་དེ་བཞིན་རྒྱ་ནག་གི་ཆ་ཤས་ཡིན་པར་ཤོད་ཀྱི་ཡོད་པ་དེ་ནི་ལོ་རྒྱུས་ཀྱི་བདེན་དཔང་རྫུན་བཟོ་བྱས་པ་ཞིག་ཡིན་ཞིང། ང་ཚོ་བོད་མི་རྣམས་ལ་འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འོག་ཏུ་དཀའ་སྡུག་ཚད་མེད་མྱོང་བཞིན་ཡོད། དེར་བརྟེན་ང་ཚོས་དུས་རྟག་ཏུ་འཚེ་བ་མེད་པ་དང་ཞི་བའི་གྲོས་མོལ་གྱི་ལམ་ནས་བོད་རྒྱའི་མི་མཐུན་པའི་དཀའ་རྙོག་རྣམས་སེལ་ཐབས་སུ་འབད་བརྩོན་ཞུ་བཞིན་ཡིན་ཅེས་དང། ད་དུང་སྲིད་སྐྱོང་མཆོག་གིས་ད་རིང་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ལ་རྒྱབ་སྐྱོར་གནང་བ་དེ་ཡིས་ཨ་མི་རི་ཀའི་ཕྱོགས་ནས་རྟག་ཏུ་བོད་རྒྱའི་གྲོས་མོལ་ཡོང་ཐབས་ལ་སྐུལ་འདེད་ཤུགས་ཆེ་རུ་གཏོང་ཐུབ་པ་མ་ཟད། བོད་ནང་གི་བོད་མི་ཚོའི་འབོད་སྒྲ་མཚོན་ཐུབ་རྒྱུ་ཡིན་ཞེས་གསུངས་འདུག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང། HR། ལྔ་བརྒྱ་སུམ་ཅུ་སོ་གསུམ་ཞེས་པ་བསྐྱར་བཅོས་གནང་བ་ཁག་ངོ་སྤྲོད་གནང་བའི་སྐབས་ཚོགས་ཆུང་གིས་རྒྱབ་སྐྱོར་གནང་ཡོད་ཅིང་ཁྲིམས་འཆར་དེའི་ནང་རྒྱ་ནག་གཞུང་གིས་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རྒྱ་ནག་གི་ཆ་ཤས་ཡིན་ཚུལ་ཤོད་བཞིན་པ་དེ་བདེན་པ་མིན་པ་དང་རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་དང ྋགོང་ས་ཏཱ་ལའི་བླ་མ་མཆོག་གིས་དབུ་ཁྲིད་པའི་སྒྲིག་འཛུགས་ལ་ལོག་འགྲེལ་བྱེད་བཞིན་པ་དེར་ཨ་མི་རི་ཀའི་གཞུང་གིས་ཁ་གཏད་གདོང་ལེན་བྱེད་རྒྱུ་སོགས་འཁོད་ཡོད་པ་རེད་འདུག།
ཕྱི་ཟླ་བཅུ་གཅིག་ཚེས་ཉི་ཤུ་དགུ་ཉིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འགོ་ཁྲིད་བྱས་ཏེ་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague ནང་འཚོགས་པའི་སྲིད་དབང་སྒེར་གཅོད་འོག་གི་ཆོས་ལུགས་དང་འདོད་མོས་རང་དབང་ཞེས་པའི་ཚོགས་འདུ་ཞིག་འཚོགས་ཡོད་པ་དང། ཚོགས་འདུའི་སྐུ་མགྲོན་གཙོ་བོ་ཨ་རིའི་གཞུང་གི་བོད་དོན་འབྲེལ་མཐུད་སྐུ་ཚབ་ལྕམ Uzra Zeya ལགས་ཀྱིས་གསུང་བཤད་གནང་སྐབས། བོད་ཀྱི་ནང་ཆོས་ཀྱི་གལ་ཆེན་རང་བཞིན་མཚམས་སྦྱོར་གནང་བ་དང་བཅས་རྒྱ་ནག་གཞུང་གིས་འདས་པའི་ལོ་ངོ་བཅུ་ཕྲག་འགའི་རིང་བོད་ནང་དམ་དྲག་ནན་མོའི་སྲིད་བྱུས་ལག་བསྟར་བྱས་ཏེ་བོད་ཀྱི་ནང་ཆོས་དེ་རྒྱ་ནག་ཅན་དུ་བསྒྱུར་ཐབས་བྱེད་བཞིན་ཡོད་སྐོར་དང་བཅས། དཔེར་ན་རྒྱལ་གཅེས་སློབ་གསོའི་ལས་འགུལ་ཟེར་བའི་བོད་པའི་གྲྭ་བཙུན་ཚོར་རྒྱ་ནག་དམར་ཤོག་གཞུང་ལ་དགའ་ཞེན་བྱ་རྒྱུར་ཁས་ལེན་བྱེད་དགོས་པའི་བཀའ་གཏོང་གི་ཡོད་ལ། ཆོས་ལུགས་བྱེད་སྒོར་རྒྱ་ནག་གཞུང་གི་ཆོག་མཆན་ཞུ་དགོས་པ། བོད་ཀྱི་བླ་སྤྲུལ་རྣམ་པའི་ཡང་སྲིད་རྒྱ་ནག་གཞུང་གི་ངོས་འཛིན་ཆོག་མཆན་ཐོབ་དགོས་པ་དང། རྒྱ་ནག་གཞུང་གིས ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཡང་སྲིད་ཡང་བསྐོ་བཞག་བྱ་འདོད་ཡོད་པའི་རྣམ་འགྱུར་བསྟན་ཡོད་པ་ནི་དེ་བས་ཀྱང་སེམས་ཁྲལ་བྱེད་གཞི་ཞིག་ཆགས་ཡོད། ད་དུང་རྒྱ་ནག་གིས་བོད་ནང་དུ་བོད་ཕྲུག་རྣམས་ཆོས་ལུགས་བྱེད་སྒོ་ཁག་ཏུ་ཞུགས་རྒྱུར་བཀག་སྡོམ་བྱེད་བཞིན་ཡོད་པ་དང། ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་པར་སྒྲིག་བཤམས་བྱེད་མི་ཆོག་པ་སོགས་ཀྱི་བཀག་སྡོམ་བྱེད་བཞིན་པ་སོགས་གསུངས་པ་དང་ཆབས་ཅིག་ང་ཚོས་མུ་མཐུད་ནས་རྒྱ་ནག་གཞུང་གི་མཐོ་རིམ་དཔོན་རིགས་ལ་གནད་དོན་དེ་དག་སྐུལ་འདེད་དང ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་ཚབ་དང་ལྷན་དུ་བོད་རྒྱའི་བར་གྱི་གྲོས་མོལ་བསྐྱར་གསོ་བྱ་རྒྱུ་ནན་སྐུལ་བྱ་རྒྱུ་ཡིན་སྐོར་གསུངས་འདུག་བོད་དོན་དམིགས་བསལ་འབྲེལ་མཐུད་པས་རྒྱ་ནག་གཞུང་གིས་བོད་མིའི་ཆོས་དད་རང་དབང་ལ་ཚོད་འཛིན་བྱེད་བཞིན་ཡོད་པ་གསུངས་ཤིང། ཞི་བདེའི་ངོ་བོ་མཚོན་པའི་བོད་མིའི་ནང་ཆོས་ལ་རྒྱ་ནག་དམར་ཤོག་ཚོགས་པས་འཇིགས་སྣང་དང་ཉེན་ཚབས་ཆེན་པོར་ངོས་འཛིན་བྱས་ཏེ་སྟངས་འཛིན་ནན་པོ་བྱེད་ཀྱི་ཡོད་ཅིང་བོད་མིའི་ཆོས་དད་རྒྱ་ནག་ཅན་དུ་འགྱུར་བཞིན་ཡོད་པ་སྐྱོན་བརྗོད་གནང་བ་དང་ཨ་རི་གཞུང་གིས་བོད་དོན་ཐོག་ལ་འགྱུར་མེད་ཀྱི་རྒྱབ་སྐྱོར་ཡོད་པ་དང། དེའི་སྒྲུབ་བྱེད་དུ་ཉེ་སྔོན་བོད་ནང་གཏན་བཅའ་སློབ་གྲྭ་བཙུགས་ནས་བོད་མིའི་ངོ་བོ་རྩ་མེད་བཟོ་བཞིན་ཡོད་པའི་སྐྱོན་བརྗོད་དང། དེ་འབྲེལ་གྱི་རྒྱ་གཞུང་དཔོན་རིགས་ལ་ཆད་པ་རྒྱག་རྒྱུའི་ཐག་གཅོད་བྱས་པ་སོགས་ལུང་འདྲེན་གནང་འདུག། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་སར་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཐེངས་བཞི་པ་འཚོགས་བཞིན་ཡོད་པ་དང་བསྟུན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས ྋགོང་ས་མཆོག་གི་དགོངས་གཞིའི་ལམ་སྟོན་གལ་ཆེན་སྐོར་ལ་ཟུར་ཚོགས་བགྲོས་གླེང་གནང་ཡོད་པའི་སྐོར་དེ་རིང Swiss ནས་རབ་སྒང་ཚེ་ཕུན་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་ཟུར་ཚོགས་གོ་སྒྲིག་གནང་མཁན་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་སུ་ཞལ་པར་བརྒྱུད་ཟུར་ཚོགས་གནང་པའི་བརྒྱུད་རིམ་གྱི་ཁྲོད་བཀའ་མོལ་ཇི་བྱུང་དགོས་དོན་ཇི་ཡིན་གྱི་ཐད་བཀའ་འདྲི་ཞུས་པའི་བཀའ་ལན་དུ། ཚོགས་འདུ་རྩ་བའི་ཆོས་དད་རང་མོས་སྐོར་ལ་ཡིན་པས་ན་ང་ཚོས་དེ་གོ་སྐབས་བཙལ་ནས་རྒྱལ་བ་རིན་པོ་ཆེའི་དགོངས་པ་དེ་མ་ཐུགས་བཞེད། མི་ཚོར་ངོ་སྤྲོད་ཞུ་ཡག་གི་གོ་སྐབས་དེ་ལེན་པས། ད་རེའི་ཚོགས་འདུ་དེ་ཆེཀ་གཞུང་གིས་ད་རེའི་གི་རྒྱལ་སྤྱིའི་གི་ཚོགས་འདུའི་སྐབས་ཀྱི་ཟུར་ཚོགས་མང་པོ་ཡོད་རེད་དེའི་གི་ཐོ་གཞུང་ནང་ཡར་ཚུད་དེ། དེ་ཟེར་དུས་གཞུང་འབྲེལ་གི་རྣམ་པ་ཚོར་མི་མཇལ་ནས་གོ་སྒྲིག་བྱུང་སོང་ཞུ་ཡག་ཡིན། དེང་སྐབས་འཛམ་གླིང་འདིའི་སྒང་རང་རྒྱལ་གཞན་ཕམ་གྱི་བསམ་བློ་རགས་པ་དར་སྤེལ་བཏང་སྟེ་དམག་འཁྲུག་ལ་བརྟེན་ནས་འགྲོ་བ་མིར་འཇིགས་སྣང་དང་དངངས་སྐྲག་དཀའ་ངལ་བཟོ་བའི་སྐབས་འདིར་འགྲོ་བ་མིའི་སེམས་རྒྱུད་ལ་བྱམས་བརྩེའི་སློབ་གསོ་དང། ཆབས་ཅིག་འཛམ་གླིང་ཞི་བདེའི་དཔལ་ཡོན་གོང་འཕེལ་གཏོང་གནང་མཛད་པོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་དོན་རྣམས་མུ་མཐུད་སྒྲོག་འགྲེལ་ཞུ་རྒྱུ་དེ་གལ་འགངས་ཆེན་པོ་ཡིན་ཙང་ཐེངས་འདིའི་ལྷན་ཚོགས་ཀྱི་ཟུར་དུ་གོ་སྐབས་བཟུང་སྟེ་དེ་ལྟར་ངོ་སྤྲོད་མཛད་སོང་ཅེས།

ད་རྒྱལ་སྤྱིའི་བདེ་འཇགས་ལ་སྐྱོན་མང་པོ་ཞིག་འགྲོ་གི་ཡོད་རེད་དེ་འདྲའི་འདུག་ག་དེའི་སྐབས་དེར་རྒྱལ་བ་རིན་པོ་ཆེའི་དགོངས་པ་དེ་དཔེ་བཞག་ན་ཨེ་ཤ་ཡའི་ནང་ལོགས་ལ་སྒྲུབ་ཐུབ་པ་ཡིན་ན་ང་ཚོ་བོད་པ་གཅིག་པོ་ལ་ཕན་ཐོག་ཡོད་པ་མ་ཟད་ཨེ་ནི་སོག་པོ་རྒྱ་མི་རྒྱ་གར་ད་ཁྱིམ་མཚེས་རྒྱལ་ཁབ་མཐའ་འཁོར་ཁྱིམ་མཚེས་རྒྱལ་ཁབ་ཚང་མ་ལ་ཕན་ཐོག་ཡོད་པ་ཞིག་གསལ་པོ་རེད་གསུངས་འདུག། ཟུར་ཚོགས་དེར་ཨ་མི་རི་ཀའི་གཞུང་གིས་བསྐོ་བཞག་མཛད་པའི་བོད་དོན་འབྲེལ་མཐུད་པ་ལྕམ་སྐུ་ཨུ་ཛི་ར་ཛི་ཡ་མཆོག་དང་ནེ་དར་ལེནཌ་གྱི་སྐུ་ཚབ་ལྕམ་སྐུ་ཊུ་ཤཱར་མཆོག་མཉམ་ཞུགས་གནང་པའི་ཐོག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་ལགས་དང་བུ་ཆུང་ཚེ་རིང་ལགས་དེ་མིན་ཏེ་ལོ་རིན་པོ་ཆེ་དང་བྷ་ཐར་བྷི་སི་མཆོག་དབུ་བཞུགས་ཀྱིས། མ་འོངས་ཨེ་ཤེ་ཡ་ཁུལ་ཞི་བདེ་ཡོང་ཐབས་ལ་གལ་འགངས་ཆེ་ཤོས་དེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དགོངས་དོན་སྒྲོག་འགྲེལ་ཞུས་པ་དང་ཆབས་ཅིག་དགོངས་གཞི་ཟབ་མོ་དང་ཡོངས་སུ་མཐུན་པའི་སྒོ་ནས་ཞི་བདེའི་དཔལ་ཡོན་གོང་འཕེལ་གཏོང་ཐབས་ལ་ཕན་ཚུན་དགོངས་འཆར་སྤེལ་རེས་མཛད་འདུག་དེ་བཞིན་ལྷན་ཚོགས་དེར་མཉམ་ཞུགས་གནང་མཁན་ཏེ་ལོ་རིན་པོ་ཆེ་མཆོག་ནས་ཀྱང་ལྷན་ཚོགས་དེར་མཉམ་ཞུགས་གནང་རྒྱུ་བྱུང་བར་ཞེ་དྲག་དགའ་པོ་གནང་གི་འདུག།
དེའི་ནང་དུ་ཡང་རྒྱལ་ཁབ་མང་པོ་ཞིག་འདུག་ཟེར་མཉམ་ཞུགས་གནང་བ་མ་ཟད་པའི་ཡིན་ད་དེ་རིང་ངའི་དེ་དབུས་བོད་མིའི་སྒྲིག་འཛུགས་ཀྱི་ད་སྐུ་ཚབ་དོན་གཅོད་ཅིག་ངོ་བོ་ཡིན་པའི་ཐོག་ནས་འདུག་གཏམ་བཤད་བཤད་ཡས་ཀྱི་ཐོག་སུ་གོ་སྐབས་གནང་བྱུང་ནི་དེས་ད་ང་དེ་ན་སླེབས་སྟངས་འགྲོ་དེ་ཁོ་རྒྱབ་ལྗོངས་འགྲོ་དེ་ད་ཁོ། འབྲེལ་བ་དེ་བོད་གཅིག་པོ་དང་འབྲེལ་བ་ཡོད་པ་མ་ཟད་ཕ་གི་ནི་སོག་ཡུལ་རེད་དེ་ནས་གཞན་གྱི་ཨུ་རུ་སུ་ཁྱབ་ཁོངས་ཀྱི་ད་ང་རང་ཚོ་ནང་པ་དང་ད་འདི་ཁོ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ནི་ཁོ་ད་གནད་འགག་ཆེན་པོ་ཞིག་མཐོང་བྱས་ནི་དུ་ང་སྐད་བཏང་གནང་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་དང་ཚེ་ཕུན་གྱིས་སུད་སི་ནས་ཞུ་གི་ཡོད།
གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡུ་རོབ་ཀྱི་རྒྱལ་ཁབ། Australia རྒྱལ་ས་ཝི་ན་ནང་འཚམས་གཟིགས་སུ་ཕེབས་ཏེ་ཚེས་ཉི་ཤུ་དགུ་ཉིན། རྒྱལ་ཡོངས་གསར་ལས་ཁང་ཞིག་ལ་གསར་འགྱུར་བརྒྱུད་ལམ་གྱི་ཐོག་བཅར་འདྲི་གནང་བ་དང་ཉིན་རྒྱབ་ཏུ Save Tibet ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང། ཚོགས་གཙོ་ཟུར་པ་ཨ་མ་ལགས་དང་ཚོགས་མི Carl Ladiner ལགས་དང་མཇལ་འཕྲད་གནང་བ་དང་དེའི་རྗེས་སུ་བོད་རིགས་ཚོགས་པའི་རྒྱུན་ལས་དང་ལྷན་དུ་མཇལ་འཛོམས་དང་དང་བླངས་བོད་དོན་ཞུ་གཏུག་གི་གཞོན་སྐྱེས་ཚོགས་མི་དང་ཟུར་དུ་མཇལ་འཕྲད་གནང་རྗེས་ཕྱི་དྲོ་བོད་མི་མང་ཚོགས་ལ་གསུང་བཤད་གནང་འདུག་དང་བླངས་བོད་དོན་ཞུ་གཏུག་ལས་འགུལ་བ་ཐུབ་བསྟན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བའི་ནང་ཁོང་གིས།
དེའི་རྗེས་ལ་དམིགས་བསལ་ང་ཚོ VTAG Member ར VTAG Member ར་ལོགས་སུ་ཐོན་ནས་ང་ཚོས་ད་ལྟ་ཆ་ཤས་ད་ལྟ་ད་ལྟ་བར་དུ་ག་རེ་བྱས་རེད། སྲིད་སྐྱོང་གིས་ང་ཚོ་ལ་ལམ་ཁ་སྟོན་བྱས so next step ག་རེ་ག་རེ་བྱས་ཡོད་མེད། སྲིད་སྐྱོང་མཆོག་གིས་བོད་མི་མང་ཚོགས་ལ་གསུང་བཤད་གནང་བའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་སུ་དྲན་པ་དང། བཀའ་དྲིན་བསམ་ཤེས་ཐུབ་པའི་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་སྒྲུབ་དགོས་པ་དང། བཀའ་ཤག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་ཕྱག་ལས་གནང་བཞིན་ཡོད་པའི་སྐོར་དང། དེ་བཞིན་བོད་ནང་ཛ་དྲག་ཀྱི་གནས་སྟངས་དང། བོད་ཀྱི་རྒྱལ་རབས་ལོ་རྒྱུས་སྙིང་བསྡུས་ཤིག་ངོ་སྤྲོད་གནང་སྟེ། བོད་མི་གཞོན་སྐྱེས་རྣམས་ནས་བོད་ཀྱི་ལོ་རྒྱུས་དང་བོད་ཀྱི་གནད་དོན་སྐོར་ཤེས་ཐུབ་པ་བྱས་ཏེ་རྒྱལ་ཁབ་གཞན་གྱི་མི་མང་ལ་འགྲེལ་བརྗོད་བྱ་རྒྱུ་དེ་གལ་ཆེན་པོ་ཡིན་པ། བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་བཅས་པ་གལ་ཆེན་པོ་ཡིན་པ་དང། དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་སྒྲོམ་གཞི་ངོ་སྤྲོད་གནང་བ་དང་ཆབས་ཅིག་བོད་དོན་ཞུ་གཏུག་གི་ལས་འགུལ་ནང་ལ་བོད་མི་གཞོན་སྐྱེས་རྣམས་ཀྱིས་མཉམ་ཞུགས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པ་དང། གཞན་ཡང་བོད་མིའི་མི་འབོར་དང་བོད་ནས་གསར་དུ་ཕེབས་མཁན་ཉུང་དུ་འགྲོ་བཞིན་པའི་སྐོར་སོགས་གསུང་བཤད་གནང་འདུག་སྲིད་སྐྱོང་མཆོག་ནས Australia རྒྱལ་ས་ནས་འཚམས་གཟིགས་གྲུབ་པའི་རྗེས། ཕྱི་ཚེས་སུམ་ཅུ་ཉིན་ཧྥ་རན་སི་རྒྱལ་ས་པེ་རིས་ནང་འཚམས་གཟིགས་སུ་ཕེབས་ཐོན་གནང་བའི་གནས་ཚུལ་འདུག།
བོད་མི་མང་སྤྱི་འཐུས་ཁག་ཅིག་རྒྱ་གར་གྲོང་ཁྱེར Lucknow རུ་བོད་དོན་ཞུ་སྐུལ་གནང་བཞིན་འདུག་ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་རེས་གཟའ་ལྷག་པའི་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་རྒྱལ་ཡོངས་སུ་བོད་དོན་ཞུ་སྐུལ་ལས་འགུལ་གྱི་ཆ་ཤས་སུ་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་རྒྱ་གར Uttar Pradesh མངའ་སྡེའི་རྒྱལ་ས Lucknow རུ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibbat Samanvay Sangh ཞེས་པ་རྒྱ་གར་རྒྱལ་ཡོངས་འཕགས་བོད་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང། Uttar Pradesh མངའ་སྡེའི་ཡོ་ག་འམ་སྒོམ་སྒྲུབ་མཐུན་ཚོགས་ཀྱི་ཚོགས་གཙོ། དེ་བཞིན་རྒྱ་གར་དབུས་བདེ་སྲུང་བློན་ཆེན་སྐུ་ཞབས Rajnath Singh གི་བུ་གཞོན་པ་སྐུ་ཞབས Neeraj Singh ལགས་དང་ལྷན་དུ་མཇལ་འཕྲད་གནང་འདུག་མཇལ་འཕྲད་སྐབས་བོད་མི་མང་སྤྱི་འཐུས་སྐུ་ཚབ་ཚོགས་ཆུང་ནས་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གི་མཚན་ཐོག་ནས་གནང་བའི་བོད་དོན་ཞུ་སྐུལ་གྱི་སྙན་ཞུ་དང་དེ་བཞིན་བོད་དོན་འགྲེམས་ཤོག་དེ་སྔ་བོད་གཞུང་དངུལ་ཁང་གི་སྤྱི་ཁྱབ་རྩིས་དཔོན་ཞྭ་སྒབ་པ་མཆོག་གི་ཕྱི་བསྐྱོད་ལག་འཁྱེར་གྱི་ངོ་བཤུས་སོགས་ཕུལ་ཏེ་ལོ་རྒྱུས་ཐོག་བོད་དེ་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པ་དང་ད་ཆ་རྒྱ་ནག་དམར་གཞུང་གི་བཙན་བཟུང་འོག་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་ཁོར་ཡུག་དང་བཅས་པ་རྩ་མེད་གཏོང་རྒྱུའི་སྲིད་བྱུས་ལག་བསྟར་གྱིས་ཉིན་རེ་བཞིན་ཛ་དྲག་ཅན་དུ་འགྱུར་བཞིན་ཡོད་པའི་སྐོར་ངོ་སྤྲོད་གནང་འདུག་མཇལ་འཕྲད་ཐོག་སྐུ་ཞབས་ནི་རཱཇ་སིང་ལགས་ནས་ཁོང་གིས་སྣེ་ཁྲིད་པའི་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་དེ་མཐའ་གཅིག་ཏུ་བོད་དོན་བདེན་མཐའ་གསལ་ཐབས་སུ་རྒྱབ་སྐྱོར་དང། ད་ལྟ་བར་དུ་གང་ཐུབ་ཀྱིས་ལས་འགུལ་སྤེལ་དང་སྤེལ་མུས་ཡིན་པ་དང་སྦྲགས། བོད་མི་མང་སྤྱི་འཐུས་སྐུ་ཚབ་ཚོགས་ཆུང་ནས་ཕུལ་བའི་བོད་དོན་སྐོར་གྱི་སྙན་ཞུ་སོགས་རྒྱ་གར་དབུས་གཞུང་ལ་འཕྲོད་པ་གནང་རྒྱུའི་སྐོར་གསུངས་པ་དང། སྤྱི་འཐུས་སྐུ་ཚབ་ཚོགས་ཆུང་ནས་མགྲོན་འབོད་གནང་བ་ལྟར་མ་འོངས་པར་བཞུགས་སྒར་རྡ་སར་བཅར་རྒྱུའི་འཆར་གཞི་ཡང་ཡོད་སྐོར་གསུངས་འདུག་སྐབས་དེར་རྒྱ་གར་བོད་དོན་རྐང་འཁོར་འགོ་ཁྲིད་གནང་མཁན་སྐུ་ཞབས Shri Sandesh Meshram ལྷན་བཅར་གནང་ཡོད་པ་དང། དེ་བཞིན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibet Sahyog Manch སོགས་ཀྱི་སྐུ་ཚབ་ཀྱང་ཕེབས་འདུག།
ཐའེ་ཝན་གྱི་སྲིད་འཛིན་ཚའེ་ཨིང་ཝེན་མཆོག་གིས་རྒྱ་ནག་གི་དབུ་ཁྲིད་ཚོར་རྒྱ་ནག་ནང་ལ་དཀའ་ངལ་ཧ་ཅང་མང་པོ་ཡོད་བཞིན་པ་དེས་ཐའེ་ཝན་ལ་བཙན་འཛུལ་བྱ་རྒྱུའི་བསམ་བློ་གཏོང་རྒྱུ་དེ་ཁག་པོ་རེད་ཞེས་ཨ་རིའི The New York Times ཞེས་པའི་གསར་ལས་ཁང་གིས་བཅར་འདྲི་ཞུས་པའི་ལན་དུ་གསུངས་བཞག་ཐའེ་ཝན་གྱི་ཡུལ་དེ་ནི་རྒྱ་ནག་ནས་ལོགས་སུ་ཡིན་པའི་འདོད་ཕྱོགས་འཛིན་གྱི་ཡོད་པ་དང་རྒྱ་ནག་གིས་འདས་པའི་ལོ་བཞི་ཙམ་ནས་བཟུང་ཐའེ་ཝན་མཚོ་གླིང་ཕྱོགས་སུ་དམག་ཤུགས་ཀྱི་འཇིགས་རྔམ་བཏོན་ནས་ཐའེ་ཝན་རང་བཙན་གྱི་འདོད་ཕྱོགས་དོར་དགོས་པའི་གནོན་ཤུགས་སྤྲོད་བཞིན་པ་རེད། དེ་ཡང་ཁ་ས་རུའེ་ཀྲ་གསར་འགྱུར་ལས་ཁང་གིས་ཐའེ་ཝན་ནས་གནས་ཚུལ་སྤེལ་བར་གཞིགས་ན། ཐའེ་ཝན་གྱི་སྲིད་འཛིན་ཚའེ་ཨིང་ཝེན་མཆོག་གིས་ངའི་སེམས་པར་ད་ལྟའི་དུས་འདིར་རྒྱ་ནག་ནང་ལ་དཔལ་འབྱོར་དང་དངུལ་རྩིས་ཆབ་སྲིད་སོགས་ཀྱི་ཐོག་ནས་གདོང་ལེན་བྱ་དགོས་པ་མང་པོ་ཞིག་ཡོད་པའི་སྐབས་འདིར་ཐའེ་ཝན་ཐོག་དྲག་ཤུགས་ཆེན་པོས་བཙན་འཛུལ་བྱ་རྒྱུའི་དུས་ཚོད་ཡོད་པ་མ་རེད་ཞེས་བསམ་གྱི་འདུག་ལ། དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་སྐད་གསང་མཐོན་པོའི་ཐོག་ནས་དམག་ནི་འདེམས་ཀ་མ་ཡིན་པ་དང་ཞི་བདེ་དང་ལྷིང་འཇགས་ཀྱི་ཐོག་ནས་ཚང་མའི་ཁེ་ཕན་བསྒྲུབ་རྒྱུ་དེ་ནི་གལ་ཆེན་པོ་ཡིན་པ་ཤེས་བཞིན་པར་སོང། རྒྱ་ནག་གིས་ད་ལྟའི་དུས་འདིར་ཐའེ་ཝན་ལ་བཙན་འཛུལ་བྱེད་ཀྱི་མ་རེད་བསམ་གྱི་འདུག་ཞེས་གསུངས་བཞག་ད་ནེའུ་ཡོག་ཏེམ་ས་ལས་ཁང་གིས་རྒྱ་ནག་གི་བདེ་སྲུང་བློན་ཆེན་ལས་ཁང་གིས་སྔ་ཕྱི་མ་གཏོགས་མཐའ་མ་ཐའེ་ཝན་དེ་རྒྱ་ནག་དང་ཟླ་སྒྲིལ་གཏོང་རྒྱུ་ཡིན་པའི་སྐོར་བཤད་པ་དེའི་ཐོག་དགོངས་ཚུལ་ཇི་ཡོད་བཀའ་འདྲི་ཞུས་པའི་ལན་དུ་ཐའེ་ཝན་གྱི་སྲིད་འཛིན་ཚའེ་ཨིན་ཝིན་མཆོག་གིས་ཐའེ་ཝན་གྱི་མ་འོངས་པ་ནི་ཐའེ་ཝན་མི་མང་གིས་ཐག་གཅོད་བྱེད་ཀྱི་རེད་ཅེས་བཀའ་ལན་གནང་བཞག་ཐའེ་ཝན་གྱི་སྲིད་འཛིན་ཚའེ་ཨིན་ཝིན་མཆོག་གིས་དབུ་ཁྲིད་པའི་སྲིད་གཞུང་གིས་རྒྱ་ནག་གཞུང་ལ་ཞི་བའི་གྲོས་མོལ་བྱ་འདོད་ཡོད་པའི་སྐོར་ཐེངས་མང་པོ་ཞུས་ཀྱང་རྒྱ་ནག་གཞུང་གིས་སྲིད་འཛིན་ཚའེ་ཨིན་ཝིན་མཆོག་གིས་དབུ་ཁྲིད་པའི་དམངས་གཙོ་ཡར་ཐོན་ཚོགས་པ་ནི་ཁ་བྲལ་རིང་ལུགས་པ་ཞིག་ཡིན་པར་བཤད་ནས་དྲག་ཤུལ་གྱིས་ཁས་ལེན་བྱེད་ཀྱི་མེད་པ་རེད།
ཨ་རི་དང་ར་ཤ་གཉིས་བར་གྱི་གྲང་དམག་སྐབས་སློབ་སྟོན་གལ་ཆེན་གནང་མཁན་དང་ཨ་རྒྱ་གཉིས་ཀྱི་འབྲེལ་བའི་འཕེལ་རིམ་ལ་ཧ་ཅང་གི་ཤུགས་རྐྱེན་ཅན་གྱི་ཨ་མི་རི་ཀའི་ཕྱི་དྲིལ་མི་སྣ་ཟུར་པ་སྐུ་ཞབས Henry Kissinger གུང་ལོ་བརྒྱ་ཡི་ཐོག་དགོངས་པ་རྫོགས་འདུག་རོའི་ཏར་གསར་ལས་ཁང་གིས་གནས་ཚུལ་སྤེལ་གསལ་ལྟར་ན་ཁ་སང་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་ཨ་མི་རི་ཀའི་སྲིད་འཛིན་ཟུར་པ་འདས་པོ Richard Nixon དང་སྲིད་འཛིན་འདས་པོ Gerald Ford རྣམ་གཉིས་སྐབས་རྒྱལ་སྲུང་སློབ་པ་དང་ཕྱི་དྲིལ་དྲུང་ཆེ་གནང་མྱོང་ཡོད་པ Henry Kissinger གུང་ལོ་བརྒྱ་ཡི་ཐོག་དགོངས་པ་རྫོགས་ཡོད་པ་རེད། ཁོང་ནི་ལོ་རྒྱུས་ཐོག་འཐབ་ཇུས་ཀྱི་ཐད་ནས་རྒྱལ་སྤྱིའི་ཐོག་ཨ་རིའི་ཕྱི་འབྲེལ་སྲིད་ཇུས་ཀྱི་ཐད་ལ་ཤུགས་རྐྱེན་ཆེན་པོ་སྤྲོད་མཁན་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་འདུག་དེ་ཡང་གནས་ཚུལ་ནང་གསལ་བར། ཁོང་རྒྱལ་སྲུང་སློབ་སྟོན་པའི་ཐུགས་འགན་བཞེས་རིང་ཨ་རི་དང་ར་ཤ་གཉིས་བར་གྱི་གྲང་དམག་གི་ཁོར་ཡུག་སྐབས་རྒྱལ་ཁབ་གཉིས་བར་རྡུལ་ཕྲན་མཚོན་ཆ་གཙོས་པའི་གོ་མཚོན་ཁྱབ་གདལ་ཚོད་འཛིན་གྱི་གྲོས་མཐུན་བཞག་ཡོད་པ་དང། ལྷག་པར་དུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ཨ་རིའི་སྲིད་འཛིན་རི་ཅར་ནིག་སོན་རྒྱ་ནག་ཏུ་འཚམས་གཟིགས་ཐེངས་དང་པོ་བསྐྱངས་ནས་ཨ་རྒྱ་གཉིས་ཀྱི་འབྲེལ་བ་སྒོ་མོ་ཕྱེ་མཁན་གྱི་མི་སྣ་གཙོ་བོ་ཞིག་ཡིན་པ་མ་ཟད། སྐབས་དེའི་རྒྱ་ནག་གི་འགོ་ཁྲིད་མའོ་ཙེ་ཏུང་དང་འབྲེལ་བ་བཙུགས་ནས་དུས་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་བར་དུ་ཡང་འབྲེལ་བ་དམ་ཟབ་ཉར་ཚགས་བྱས་ཡོད་འདུག། ཡང་ཧེན་རི་ཀི་སིན་ཇེར་གྱི་ཐབས་ཇུས་དང་བསམ་བློའི་ཤུགས་རྐྱེན་ལ་བསྔགས་བརྗོད་བྱེད་མཁན་མང་པོ་ཡོད་རུང་ཆབས་ཅིག་ཁོང་གི་ཕྱི་དྲིལ་ལས་དོན་མི་སྣའི་ལས་ཡུན་རིང་ཝེད་ནམ་གཙོས་པའི་རྒྱལ་ཁབ་མང་པོའི་ནང་ཨ་རིའི་དམག་འཁྲུག་གི་གནས་སྟངས་འོག་མི་མང་བརྒྱ་ཕྲག་མང་པོ་ཤི་སྐྱོན་བྱུང་ཡོད་པ་དང། དེ་དག་གི་འགན་འཁྲི་གཙོ་བོ་ཞིག་ཀྱང་ཧེན་རི་ཀི་སིན་ཇེར་ལ་ཐུག་ཡོད་པ་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་དང་ཚོགས་པ་སྒྲིག་འཛུགས་ཁག་ནས་སྐྱོན་བརྗོད་འབྱུང་བཞིན་ཡོད་པའི་ཐོག་ནས་ཁོང་ནི་དམག་འཁྲུག་སྐབས་ཀྱི་ནག་ཅན་མི་སྣ་ཞིག་ཡིན་པ་སྐྱོན་འཛུགས་ཕོག་ཡོད་པ་རེད། རིང་མིན་རྒྱ་གར་གྱི་མངའ་སྡེ་ལྔའི་ནང་གྲོས་ཚོགས་ཀྱི་འོས་བསྡུ་གནང་རྒྱུ་སོང་ཕྱོགས་འགལ་ཀོང་རེས་ཚོགས་པ་དང་གཞུང་འཛིན་བེ་ཇི་པི་ཆབ་སྲིད་ཚོགས་པའི་དབར་འགྲན་བསྡུར་གྱི་ཁྲོད་སྲིད་བློན་ན་རེན་དེ་མོ་དི་མཆོག་གིས་དབུ་ཁྲིད་པའི་བེ་ཇི་པི་ཆབ་སྲིད་ཚོགས་པར་མངའ་སྡེ་དེའི་ནང་འོས་བསྡུའི་རྒྱལ་ཁ་ཐོབ་རྒྱུ་དེ་ཁག་པོ་ཡིན་ལུགས་རྒྱ་གར་གྱི་བརྙན་འཕྲིན་ལས་ཁང་གིས་མི་མང་གི་བསམ་ཚིག་བསྡུ་ལེན་བྱས་པ་ནས་སྔོན་དཔག་བྱེད་བཞིན་ཡོད་པའི་གནས་ཚུལ་འདུག། དེ་ཡང་རྒྱལ་ས་ལྡི་ལི་ནས་རུའུ་ཏྲ་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བར་གཞིགས་ན། མངའ་སྡེའི་འོས་བསྡུ་གནང་ཡུལ་མངའ་སྡེ་ལྔ་ནས་མངའ་སྡེ་གཉིས་ཀྱི་ནང་ཕྱོགས་འགལ་ཀོང་རེ་ཚོགས་པར་འོས་བསྡུའི་རྒྱལ་ཁ་ཕལ་ཆེར་ཐོབ་སྲིད་པ་དང་མངའ་སྡེ་གཞན་གསུམ་ནང། ཚོགས་པ་གཉིས་ཀར་རྒྱབ་སྐྱོར་བྱ་མཁན་མང་ཉུང་གཅིག་པ་ལྟ་བུ་ཡོད་པ་རེས་གཟའ་ཕུར་བུའི་ཉིན་བརྙན་འཕྲིན་ལས་ཁང་ཞིག་གིས་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པ་ནས་ཤེས་རྟོགས་བྱུང་བཞག། མངའ་སྡེའི་འོས་བསྡུའི་མཇུག་འབྲས་དེ་ནི་རིང་མིན་ཕྱི་ཟླ་ལྔ་པའི་ནང། རྒྱ་གར་རྒྱལ་ཡོངས་འོས་བསྡུ་གནང་པའི་སྐབས་སྲིད་བློན་མོ་དྷི་མཆོག་བསྐྱར་དུ་སྐབས་གསུམ་པའི་སྲིད་བློན་ལ་འདེམས་ཐོན་ཡོང་མིན་ལ་ཁྱད་པར་ཆེན་པོ་འགྲོ་གི་ཡོད་པ་རེད། རྒྱ་གར་གྱི་མངའ་སྡེ Madhya Pradesh དང Rajasthan། Telangana། Mizoram། Chhattisgarh བཅས་ནང་མི་དམངས་ས་ཡ་བརྒྱ་དང་དྲུག་ཅུ་ཙམ་གྱིས་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་འོས་འདེམས་བྱ་ཆེད་འོས་ཤོག་འཕེན་གྱི་ཡོད་པ་དང་ཕྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་འོས་བསྡུའི་གྲུབ་འབྲས་ཐོན་གྱི་ཡོད་པའི་རེ་བ་འདུག་ཉུང་མཐར་ཚོགས་པ་འདྲ་མིན་དགུ་ཡིས་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པར། ཕྱོགས་འགལ་ཀོང་རེ་ཚོགས་པར། ཆ་ཏིས་ཀ་དང་ཏཱ་ལིང་ག་ན་མངའ་སྡེའི་ནང་རྒྱལ་ཁ་ཐོབ་རྒྱུ་དང། ཁག་གཅིག་གིས་ར་ཇ་སི་ཐཱན་མངའ་སྡེའི་ནང་ཀོང་རེ་ཤོར་སྲིད་པ་དང། མ་དྷེ་པ་དྷེ་ཤི་མངའ་སྡེའི་ནང་ཆབ་སྲིད་ཚོགས་པ་སུ་ལ་རྒྱལ་ཁ་ཐོབ་མིན་ད་ལྟ་བཤད་རྒྱུ་ཁག་པོ་ཡིན་པ་དང། རྒྱ་གར་བྱང་ཤར་མི་ཛོ་རམ་མངའ་སྡེའི་ནང་ས་གནས་ཀྱི་ཆབ་སྲིད་ཚོགས་པ་ཞིག་ལ་རྒྱལ་ཁ་ཐོབ་སྲིད་པ། མི་མང་གི་བསམ་ཚུལ་བསྡུ་ལེན་བྱས་པ་ནས་ཤེས་རྟོགས་བྱུང་བཞག། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། ད་རེས་ཅེག་སྤྱི་མཐུན་རྒྱལ་ཁབ་ནང་འཚོགས་པའི་ཆོས་དད་རང་དབང་ལྷན་ཚོགས་ཐེངས་བཞི་པ་དང་ཡང་ཟུར་དུ་དཱ་ལའི་བླ་མ་བི་ཞོན་ཞེས་པའི་ལྷན་ཚོགས་ཤིག་གོ་སྒྲིག་གནང་བའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་དང་བོད་བརྒྱུད་ནང་བསྟན་གྱི་གནད་འགག་དང་རིན་ཐང་སོགས་དྲན་སྐུལ་དང་ངོ་སྤྲོད་གནང་ཐུབ་པ་བྱུང་ཡོད་པའི་སྐོར། ཡུ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་ཀྱིས་ངོ་སྤྲོད་གནང་བ་ཞིག་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རྒྱལ་སྤྱིའི་ཆོས་དད་རང་དབང་དང་ཡིད་ཆེས་མཐུན་གྲོགས་ལྷན་ཚོགས་དེ་བཞིན་རྒྱལ་སྤྱིའི་ནང་ཆོས་དད་རང་དབང་མེད་པ་ཚོའི་ཐོག་ལ་འགན་ཁུར་བཞེས་རྒྱུ་ཡིན་ཞེས་ནས་རྒྱལ་ཁབ་སུམ་ཅུ་ལྷག་གིས་གྲོས་མཐུན་བཞག་སྟེ་ལོ་ལྟར་ཆོས་དད་རང་དབང་མེད་པའི་གནས་སྟངས་ལ་བགྲོ་གླེང་དང་ཞིབ་འཇུག་གནང་གི་ཡོད་པ་ལྟར

སུམ་ཅུ་བཞི་བཅུ་ཆིངས་ཡིག་ཅིག་བཞག་ནས་ལོ་ལྟར་རེ་ཚོགས་འདུ་ཚོགས་ཡོད་རེད་ཨ་མི་རི་ཀ་ལ་ཚོགས་ཡོད་རེད་དབྱིན་ལན་ལ་ཚོགས་ཡོད་རེད་ད་རེས་དེ་ཨན་ཏི་པྲག་ལ་ཚོགས་ཡོད་རེད་དེ་འདྲས་ཡིན་དུས་ག་ལ་དེའི་སྐབས་དེ་ཨན་ཏི་ཆོས་དད་རང་མོས་མེད་མཁན་དེ་ནང་བཞིན་སྤྱིར་བཏང་གཏམ་བརྗོད་རང་དབང་ཐོག་ལ་ཡིན་པ་ན་མི་དཀའ་ངལ་འཕྲད་བསྡད་པ་དེ་འདྲས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་དེ་ཞིབ་འཇུག་དང་འགྲེལ་བཤད་རྒྱག་གི་གོ་སྐབས་ཞིག་རག་གི་ཡོད་རེད་ནམ་རྒྱུན་ཡིན་པ་ན་དེ་ད་གཞུང་འབྲེལ་གྱི་ཚོགས་འདུ་ཡོད་དུས་གཞུང་གི་སྐུ་ཚབ་རང་བཀའ་མོལ་གནང་ཡང་དེ་ཉག་ག་གཟིགས་ཡོད། ཨེ་ནི་དེ་རེད་དེ་ཏེ་ལོ་རིན་པོ་ཆེ་ཕེབས་ནས་ཨེ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཚབ་ཀྱི་མཚན་ཐོག་ནས་ཨེ་བོད་པའི་གནས་ཚུལ་སོག་པོའི་གནས་ཚུལ་བོད་བརྒྱུད་ནང་བསྟན་གྱི་ཨེ་ནི་གནད་འགག་དང་ཨེ་ནི་ཨེ་ཤ་ཡ་ནང་ལོགས་ལ་ད་ལྟ་འཕོ་འགྱུར་འགྲོ་དང་འགྲོ་བཞིན་པའི་དུས་ཚོད་འདི་འདྲ་ཞིག་ནང་ལོགས་ལ་ཨེ་ནི་བོད་བརྒྱུད་ནང་བསྟན་དེ་ཨེ་ག་ཚད་གྲགས་ཆེན་པོ་ཡོད་པ་དང་ཨེ་ཆབ་སྲིད་ཐོག་ནས་ཡིན་པས་ནས་ཕན་ཐོགས་དང་གནད་འགག་ཡོད་པ་འདི་འགྲེལ་བཤད་འདི་སྐྱོན་ནས་ཨེ་ནི་མི་ཚང་མས་ཞེ་དྲག་དོ་སྣང་བྱས་སོང་ཞུ་ཡ་ཡིན། ད་དུང་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་འབྲེལ་ལྷན་ཚོགས་དེའི་ཟུར་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས Dalai Lama's Vision ཞེས་པའི་བརྗོད་གཞིའི་ཐོག་ཟུར་དུ་ཚོགས་འདུ་ཞིག་གོ་སྒྲིག་གནང་ཐུབ་པ་བྱུང་བ་དེ་ནི་སྤྱིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་སོགས་ལ་བརྟེན་ནས་གཞུང་འབྲེལ་གྱི་ལྷན་ཚོགས་ཀྱི་གྲས་སུ་ཚུད་པ་མ་ཟད་གཞུང་འབྲེལ་གྱི་ཚོགས་འདུ་དག་ཚོགས་ཐུབ་པ་བྱུང་ཡོད་པའི་སྐོར་ངོ་སྤྲོད་གནང་བྱུང། ད་ལོ་ཅེག་ནང་ལོགས་ལ་ད་ང་ཚོ་སྔ་ས་ནས་ང་ཚོ་དེ་བོད་པ་ཚོས་འབྲེལ་བ་ཡག་པོ་བཞག་ཐུབ་ཡོད། གཙོ་བོ་རྒྱལ་བ་རིན་པོ་ཆེ་རང་གི་སྟབས་བསྟུན་བྱས་ཏེ Vaclav Havel སྲིད་འཛིན་ཟུར་པ་དང་དགོངས་པ་རྫོགས་ཚར་བ་རེད་ཁོ་རང་རྣམས་དང་ཨཱ་ནི་འབྲེལ་བ་དེ་དངོས་གནས་ཅིག་ཁ་ཤྲཱི་གྲོགས་པོའི་གི་འདུ་ཤེས་དེའི་ཐོག་ནས་ཨཱ་ནི་འབྲེལ་བ་བཞག་ནས་ཁོ་རང་ཤག་ལྷ་མོ་དེ་མན་ཆད་ནས་རྒྱལ་བ་རིན་པོ་ཆེ་ཆེད་དུ་ཨཱ་ནི་དེ་པ་རག་ལ་ཕེབས་ནས

ད་ལྟ་འདི་དེ་གར་གྲ་སྒྲིག་གནང་མཁན་གཙོ་བོ་ང་ཚོའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་གསར་པ་བསྟན་ཆོས་ལགས་ཀྱིས་གསུངས་པ་རེད། འདིའི་ནང་ལོགས་ལ་བརྒྱད་ཅུ་གྱ་བདུན་ལོ་ལ་ཞི་བདེའི་བསྟི་གནས་ཞེས་རྒྱལ་བ་རིན་པོ་ཆེས་དགོངས་པ་ཞིག་དེ་དུས་བཞེས་ཡོད། འདི་བོད་དེ་བར་གནས་རྒྱལ་ཁབ་ཅིག་ཟེར་སྔོན་མ་ཡིན་པས་ན་དེ་འདྲ་ཡིན་པའི་ཐོག་ནས་རྒྱ་ནག་དང་རྒྱ་གར་བར་རུ་ལ་རྒྱལ་ཁབ་ཅིག་ཡོད་དུས།

ཡང་བོད་ཀྱི་སྔར་སྲོལ་ལྟར་གནས་ཐུབ་ཡིན་ན་ང་ལས་པའི་ནི་འཛམ་གླིང་མི་མང་དང་ཁྱིམ་མཚེས་རྒྱལ་ཁབ་ཚོ་ལ་ཡིན་པའི་ནི་ཕན་ཐོགས་ཤིག་འདུག་ཟེར་དེ་འདི་གི་འགྲེལ་བརྗོད་འདི་བརྒྱད་ཅུ་གྱ་བདུན་ལོ་ལ་གནང་ནས་འདི་ཡོང་ཐབས་ལ་ད་ང་ཚོའི་ཆབ་ཆབ་སྲིད་ཐོག་ལ་དཀའ་ལས་ཤིག་རྒྱག་དགོས་འདུག་ཟེར་བཀའ་གནང་ཡོད་རེད་པ་དེ་འདྲ་ཡིན་འདུག་ག་འདི་ང་ཚོས་ད་རེས་དེ་དྲན་གསོ་ཞིག་བཏང་པས་གལ་སྲིད་དེ་རིང་གལ་སྲིད་ད་འཛམ་གླིང་ག་ས་ག་ལ་ད་རྙོག་དྲ་དང་དམག་དང་ཟ་ངེ་ཟི་ངེ་ཁོ་རང་ནང་ཚུད་བསྡད་པའི་སྐབས་དེ་རྒྱལ་བ་རིན་པོ་ཆེའི་དགོངས་པ་སོགས་བཞིན་ང་ཚོའི་དབུས་ཨེ་ཤ་ཡ་ནང་ལ་གྲུབ་ཐུབ་ཡིན་ན།

ད་དུང་ལྷན་ཚོགས་དེའི་ཐོག་ལ་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་རཱ་ཛི་ཡ་མཆོག་དང་ཌེན་མག་དང་ཐེ་ཝན་འབྲེལ་ཡོད་དཔོན་རིགས་མཉམ་ཞུགས་གནང་བ་མ་ཟད་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པས་ཨ་མི་རི་ཀས་བོད་དོན་ཐོག་ལ་རྒྱབ་སྐྱོར་ཡོད་པ་དེ་ནམ་ཡང་འགྱུར་བ་འགྲོ་རྒྱུ་མིན་པའི་སྐོར་གསུངས་འདུག།
ད་ལྟ་དེ་བོད་དོན་ཁོ་རང་གིས་རང་གཅུན་གནང་ཡོད་རེད་དེ་ཨ་རིའི་གཞུང་གི་སྐུ་ཚབ་ཅིག་དང་དེ་ནང་བཞིན་ད་ལྟ་དྲ་ཚིགས་ཀྱི་གཞུང་ཚབ།

ནམ་ཡང་འདིའི་ཐོག་ལ་འགྱུར་བ་འགྲོ་གི་མ་རེད་ཟེར་བཤད་བཅུག་ཐུབ་མ་རེད་ཟེར་དེ་འདི་འདྲ་ཞིག་གནང་སོང་འདི་མ་ཡིན་པ་ད་བོད་པའི་གནས་ཚུལ་གསལ་པོ་མཁྱེན་གྱི་ཡོད་དུས་བོད་ནང་ལོགས་གནས་སྟངས་འདི་ཐོག་ལ་ནི་འགྲེལ་བརྗོད་ཞེ་དྲག་ཡག་པོ་གནང་སོང།
ད་དུང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པས་བོད་ནང་དུ་ཆོས་དད་རང་དབང་མེད་པ་དང། བོད་ཀྱི་ཆོས་ལུགས་རྒྱ་ནག་དམར་ཤོག་ཚོགས་པའི་ལྟ་གྲུབ་སུ་བསྒྱུར་ཐབས་བྱེད་པ་སོགས་བོད་མིའི་ཆོས་ལུགས་དང་ཆོས་དད་རང་དབང་རྣམས་རྒྱ་ནག་གཞུང་གིས་དམ་དྲག་དང་སྟངས་འཛིན་བྱེད་བཞིན་ཡོད་པའི་སྐྱོན་བརྗོད་སོགས་ཀྱང་གནང་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝར་ཉིན་གྲངས་བཞིའི་དུས་ཡུན་ནང་ཁྱོན་གྲོས་ཚོགས་འཐུས་མི་སུམ་ཅུ་སོ་གཉིས་ལྷན་དུ་མཇལ་འཕྲད་གནང་ཐུབ་པ་ནི་ཁེ་ན་ཌའི་གཞུང་མང་གཉིས་ཀྱི་བོད་དོན་རྒྱབ་སྐྱོར་ཧ་ཅང་ཚད་མཐོ་བོ་ཡོད་པའི་རྟགས་མཚན་ཡིན་པ་སོགས་ཀྱི་སྐོར

དེ་ཡི་ཁྲོད་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Greg Fergus མཆོག་དབུ་བཞུགས་ཐོག་གྲོས་ཚོགས་འཐུས་མི James Maloney ལགས་ཀྱིས་སྲིད་སྐྱོང་མཆོག Canada གྲོས་ཚོགས་སུ་ཕེབས་བསུའི་གཏམ་བཤད་གནང་སྐབས་སྲིད་སྐྱོང་མཆོག་ནི་འཛམ་གླིང་ཁྱོན་ཡོངས་ཀྱི་བོད་མིའི་སྐུ་ཚབ་རེད་ཅེས་ནན་བརྗོད་དང་འབྲེལ་གྲོས་ཚོགས་འཐུས་མི་རྣམས་ལ Canada གནས་བཞུགས་བོད་མིའི་ཁྱད་དུ་འཕགས་པའི་ཆོས་དང་རིག་གཞུང་སྐོར་སྙན་སེང་དང Canada Etobicoke Lakeshore ས་གནས་སུ་ཡོད་པའི་གངས་ལྗོངས་ཆོས་ལྡན་གླིང་གི་དམིགས་ཡུལ་གཙོ་བོ་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གནང་རྒྱུ་དེ་ཡིན་སྐོར་ངོ་སྤྲོད་གནང་ཡོད་པ་མ་ཟད། འཚེ་བ་མེད་པ་དང་ཞི་བདེ་ནི་འགྲོ་བ་མི་རིགས་ཡོངས་ཀྱི་མངོན་འདོད་ཡིན་པ་ལྟར་སྲིད་སྐྱོང་མཆོག་ནི་བོད་མིའི་འཚེ་མེད་ཞི་བདེའི་སྐུ་ཚབ་མཚོན་ཐུབ་ཀྱི་ཡོད་ཅེས་གསུངས་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་དོན་འཐབ་རྩོད་ཆེད་དུ་སྐུ་ལས་བསྐྱོན་བཞིན་པར་ཡི་རང་བསྔགས་བརྗོད་དང་ཡང་ཁོང་རྣམ་པས་བོད་དོན་ལ་རྒྱབ་སྐྱོར་གནང་གི་ཡོད་ཅེས་གསུངས་འདུག། གཞི་རྩའི་ད་རེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌའི་རྒྱལ་སའི་ཁུལ་དུ་ཉིན་གྲངས་བཞིའི་རིང་གཞུང་དོན་འཚམས་གཟིགས་གནང་བའི་རིང་ཁེ་ན་ཌའི་བློན་ཆེན་རིམ་པ་དང་ཕྱི་སྲིད་ལས་ཁུངས་ཀྱི་འཐུས་མི། གྲོས་ཚོགས་འཐུས་མི་བཅས་ཁྱོན་གནད་ཡོད་མི་སྣ་སུམ་ཅུ་སོ་གཉིས་ལྷག་དང་མཉམ་མཇལ་མོལ་གནང་ཡོད་པ་དང། གསར་འགྱུར་བརྒྱུད་ལམ་ཁག་ཅིག་གི་བཅར་འདྲི་དང་ལེན་དེ་བཞིན་བློ་འདོན་བསྟི་གནས་ཁང་གི་གནད་དོན་མི་སྣ་བཅས་དང་མཇལ་མོལ་གྱིས་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་དང་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་ཡང་སྲིད་ཐད་རྒྱ་ནག་གཞུང་གིས་ཐེ་ཇུས་བྱེད་བཞིན་པའི་གནས་སྟངས་སོགས་བོད་དོན་བཀའ་མོལ་གནང་བ་མ་ཟད། མ་འོངས་པར་ཁེ་ན་ཌ་གཞུང་གི་ངོས་ནས་ཡང་ཨ་མི་རི་ཀ་ལྟར་བོད་དོན་སྲིད་ཇུས་དང་ཁྲིམས་འཆར་ཞིག་བཏོན་རྒྱུའི་རེ་འདུན་ཞུས་གནང་འདུག་དེ་ཡང་ད་རེས་ཁེ་ན་ཌ་ནང་གི་སྲིད་སྐྱོང་མཆོག་གི་གཞུང་འབྲེལ་འཚམས་གཟིགས་སྐབས་ལྷན་བཅར་ཞུས་པའི་ཁེ་ན་ཌ་བོད་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ཀྱིས་ཁེ་ན་ཌའི་ནང་བོད་དོན་རྒྱབ་སྐྱོར་ཤུགས་ཆེ་ཐོབ་བཞིན་ཡོད་པ་གསུང་གི་འདུག། ཉེ་ཆར་དུ་དཔེར་ན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་མཆོག་ད་ལྟ་ཁེ་ན་ཌ་རྒྱལ་ས་ཨོ་ཊ་ཝ་ནང་དུ་ཉི་མ་བཞི་གི་ཚོགས་འདུ་ཁག་འདྲ་མིན་སྣ་ཚོགས་དུ་ཕེབས་པ་དེའི་སྐབས་སུ་ཁེ་ན་ཌ་གི་གྲོས་ཚོགས་འཐུས་མི་སུམ་ཅུ་སོ་གཉིས་དུ་ཐུག་འཕྲད་བྱུང་བ་དང་ད་འདིའི་ཐུག་འཕྲད་བྱུང་བ་དེ་སུམ་ཅུ་སོ་གཉིས་དེ་གྲངས་ཀ་གཅིག་ཚད་མཐོན་པོ་ཅིག་ཡིན་པ་དེ། ང་རང་ཚོ་ངོས་ནས་ཅིག་ཁེ་ན་ཌ་ངོས་ནས་ཆབ་སྲིད་ཚོགས་པ་ལྔ་ནང་ལ་ལྔ་ཆར་གྱི་ངོས་ནས་འདུག་སེ་རྒྱབ་སྐྱོར་གྱི་རྣམ་པ་ཚད་མཐོན་པོ་ཅིག་ལ་ང་ཚོ་ངོས་ལེན་ཞུ་གི་ཡོད། ད་ལྟའི་སུམ་ཅུ་སོ་གཉིས་ནང་དུ་ཅིག་ཁེ་ན་ཌ་གི་བློན་ཆེན་བཞི་ཕེབས་པ་བྱས་དེ་ནང་བཞིན་གྱི་དེའི་ནང་དུ་གྲོས་ཚོགས་འཐུས་མི་ཕྱི་ཟླ་ཕྱི་སྲིད་ཚོགས་ཆུང Foreign Affairs Committee ཞུ་གི་རུང་ལ་དེ་དང་དེ་ནང་བཞིན་གྱི་ཕྱི་སྲིད་བློན་ཆེན་གྱི་ལས་རོགས་དང་ད Parliamentary Secretary ཕྱི་སྲིད་བློན་ཆེན་མཉམ་དུ་ཁ་ཐུག་འདུག་སེ་འབྲེལ་བ་གནང་བསྡད་མཁན་གྱི་གྲོས་ཚོགས་འཐུས་མི་ཁག་གཉིས་འདུག་སེ་ཕེབས་སོང་དེའི་འདུག་ག་ལ་གྲོས་ཚོགས་འཐུས་མི་ཕེབས་པ་དེ་གི་ཨ་ནི་ཅིག་ཕེབས་མཁན་ནང་ནས་ཨ་ནི་ཅིག་གཞུང་ལ་འབྲེལ་བ་ཤུགས་ཆེན་པོ་ཆགས་བསྡད་མཁན་གྱི་དམིགས་བསལ་གྱི་ཕྱི་སྲིད་ཀྱི་ལས་ཁུངས་དང་ཕྱི་སྲིད་སྲིད་ཇུས་ལ་འདུག་སེ་འབྲེལ་བ་ཆགས་བསྡད་མཁན་གྱི་ཤ་སྟག་ཅིག་ཆགས་བསྡད་ཀྱི་འདུག།

འདི་ལོ་ལ་ཁེ་ན་ཌ་གི་གྲོས་ཚོགས་ངོས་ནས་བོད་ནང་དུ་ད་ལྟ་བཅའ་སྡོད་སློབ་གྲྭ་གི་གནས་སྟངས་སྒང་ལ་ཉམས་ཞིབ་བྱས་པ་དང་དེ་ནང་བཞིན་ཁེ་ན་ཌ་གཞུང་ངོས་ནས་ད་ནང་ཉམས་ཞིབ་བྱས་པའི་གི report དེ་ལ་ཐོ་དེ་ལ་དོ་སྣང་དང་ལན་སྤྲད་པ་བྱས་བརྡ་ལན་སྤྲད་པ་བྱས། ད་དེ་འདྲ་སོང་ཙང་ཡང་ཁོ་བོད་ཀྱི་གནས་སྟངས་སྒང་ལ་ཡང་འདི་ལོ་ལ་ཅིག་ནམ་རྒྱུན་དང་མ་འདྲ་བ་ཅིག་དོ་སྣང་གལ་ཆེ་བ་ཅིག་སླེབས་བསྡད་པའི་དུས་ཚོད་ཅིག་དང་དེ་ནང་བཞིན Canada ནང་དུ་རྒྱ་ནག་དང་འབྲེལ་བའི་གནས་ཚུལ་སྒང་ཡང་ལ་དོ་སྣང་ཤུགས་ཆེ་བ་ཞིག་སླེབས་བསྡད་པའི་དུས་ཚོད་ཅིག་ཆགས་བསྡད་ཡོད་རེད་ད་འདས་པའི་ལོ་གཉིས་གསུམ་ལ། དེ་འདྲ་སོང་ཙང་ཨ་ནི་ཅིག་འདི་ཚང་མ་ཆ་རྐྱེན་ཚང་མ་ཅིག་ཚང་བསྡད་འདུག་པ་ལ་ཨ་ནི་གྲོས་ཚོགས་འཐུས་མི་མང་པོ་ཁག་མང་པོ་བཅར་རེ་བྱས་དེ་ནང་བཞིན་གྱི་ཨ་ནི་དུས་རྒྱུན་དུ་བོད་དོན་སྒང་ལ་རྒྱབ་སྐྱོར་གནང་བསྡད་མཁན་གྱི་སྐུ་ཞབས་གྲོས་ཚོགས་འཐུས་མི Arif Virani ཁོ་རང་འདུག་སེ་བློན་ཆེན་བསྐོས་པ་དང་ཁོ་རང་ངོས་ནས་ཤུགས་རྐྱེན་ཐེབས་བྱས་ཨ་ནི་འདུག་སེ་ཁོ་རང་གི་ཕྱག་རོགས་བློན་ཆེན་ཁག་གཞན་གསུམ་ཕེབས་པ་དེ་གི་ང་ཚོ་ལ་རྒྱབ་སྐྱོར་གི་རྣམ་པ་ཚད་མཐོན་པོ་ཅིག་ལ་མཚོན་གྱི་ཡོད་པ་རེད་དྲན་འདུག། ལགས་རེད་ཤེས་རབ་མཐར་ཕྱིན་ལགས་ད་ད་ལྟ་ཤེས་རབ་མཐར་ཕྱིན་ལགས་ཡིན་ན་ཕ་གི Canada བོད་དོན་ལྷན་ཚོགས་ནང་ལོགས་ལ་ཕྱག་ལས་གནང་བྱས་ལྷག་པར་དུ་ད་ལྟ་ཚོགས་པ་འདི་གི་འགན་འཛིན་གྱི་ལས་གནས་འོག་ལ་ད་ཧ་ལམ་ལོ་དྲུག་ཅིག་འདི་འདྲ་ཕྱིན་བཞག་འདས་པའི་ལོ་དྲུག་ནང་ལོགས་ལ Canada ད་གཞུང་མང་གཉིས་ཀའི་ཐོག་ནས་ཅིག་བོད་དོན་ལ་རྒྱབ་སྐྱོར་རེད་ལྷག་པར་དུ་བོད་མི་ཚོའི་ངོས་ནས་ཅིག་ཡང་ཞུ་གཏུག་གནང་ཕྱོགས་ལ་ཅིག་འགྱུར་བ་ག་རེ་ཕྱིན་ཡོད་ན། ཨ་ནི་ཞུ་གཏུག་གི་ལས་འགུལ་དེ་དག་ཁེ་ན་ཌ་ནང་དུ་ཨ་ནི་ཁེ་ན་ཌ་བོད་དོན་ལྷན་ཚོགས་ཞུ་དགོས་རེད་ད་ཁེ་ན་ཌ་བོད་དོན་རྒྱབ་སྐྱོར་ཚོགས་པ་ཞུ་དགོས་རེད་ཨ་ནི Canada Tibet Committee CTC གི་འགན་འཁྱེར་བྱས་ད་འགན་འཛིན་གྱི་འགན་འཁྱེར་བྱས་ལོ་དྲུག་དྲུག་གི་ལོ་ཉིས་སྟོང་བཅོ་བརྒྱད་ནས་བྱས་རྗེས་ཨ་ནི་འདས་པའི་ལོ་དྲུག་ནང་དུ་ཅིག་ཞུ་གཏུག་གི་ཁོར་ཡུག་ཞུ་གཏུག་གི་གནས་སྟངས་དེ་ཏན་ཏན་ཅིག་འགྱུར་བ་ཆེན་པོ་ཅིག་འགྲོ་བཞིན་པའི་དུས་ཚོད་ཅིག་ཆགས་འདུག་ཨ་ད་དམིགས་བསལ་གྱི་ཉིས་སྟོང་བཅུ་དགུ་གི་མཚམས་ཅིག་ནས་བྱས་བྱས་ད་བར་དུ་འགྱུར་བ་ཤུགས་ཆེན་པོ་ཅིག་ད་ལྟ་ཁེ་ན་ཌ་གི་ཏུ་སི་མི་སེར་གཉིས་རྒྱ་ནག་གིས་འཛིན་བཟུང་བྱས་པ་ནས་བྱས་བྱས་ད་བར་རྒྱ་ནག་གི་སྤྱི་བཏང་ཕྱི་སྲིད་ཀྱི་སྲིད་ཇུས་དང Foreign Policy འགྱུར་བ་ཤུགས་ཆེན་པོ་ཕྱིན་འདུག་དེའི་རྐྱེན་གྱིས་ནུབ་ཕྱོགས་ཀྱི་དམངས་གཙོ་ལུང་པ་མང་པོ་ཅིག་གིས་རྒྱ་ནག་ལྟ་སྟངས་དེ་འགྱུར་བ་ཕྱིན་ཡིན་པ་ཀོ་གསལ་པོ་གསལ་རྐྱང་རེད། དེ་ནང་བཞིན་དེ་འགྱུར་བ་དེ་ཁེ་ན་ཌ་ལ་འགྲོ་བསྡད་ཀྱི་འདུག་ཨ་འདི་འགྱུར་བ་དེ་འགྲོ་བཞིན་པའི་སྐབས་སུ་ང་རང་ཚོ་ལ་ཅིག་ཞུ་གཏུག་རྒྱ་ནག་འབྲེལ་བའི་ཚོགས་པ་ཞུ་གཏུག་བྱེད་མཁན་དང་ཚོགས་པ་ཁག་མང་པོ་ཞིག་ཡོད་རེད་ལ་ཅིག་ཧོང་ཀོང་ཡུ་གུར་ག་རེ་བོད་པ་མང་པོ་ཞིག་འདུག་སྟེ་ང་རང་ཚོ་ཚང་མ་ལ་ནི་ཀོ་ཅིག་ཞུ་གཏུག་གི་གོ་སྐབས་སྡིངས་ཆ་མང་ཅིག་བེད་སྤྱད་སྟབས་བདེ་ལོ་གཉིས་གསུམ་པོ་ལ་ཅིག་སྡིངས་ཆ་མང་རུ་ཁོར་ཡུག་མང་རུ་དེ་གསལ་པོ་གསལ་རྐྱང་རེད་ཤག།
ལགས་རེད། ཤེས་རབ་ལགས་ད་དེ་ནས་ངེད་ཀྱི་དྲི་བ་གཅིག་དེ་འདི་ཆགས་བསྡད་ཀྱི་འདུག་ད་ལྟ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁ་ན་ཏའི་ད་ཉིན་གྲངས་བཞི་ཡི་གི་མཛད་འཆར་ཁག་ཅིག་དེ་འདྲ་ལེགས་པར་བསྒྲུབས་པ་རེད། ད་རེས་ཀྱི་ཉིན་བཞི་ཡི་གི་མཛད་འཆར་ཁག་མང་པོ་ཅིག་གོ་སྒྲིག་གནང་ཡ་ཐད་ད་ལྟ་ད་ཕ་གིའི་ཁ་ན་ཏའི་ནང་ཆགས་པའི Canada-Tibet Committee ད་ཁ་ན་ཏའི་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ཤེས་རབ་མཐར་ཕྱིན་ལགས་ཀྱིས་ད་ལྟ Canada བོད་དོན་རྒྱབ་སྐྱོར་ཚོགས་པ་འདི་གི་ད་ཕྱག་ལས་གཙོ་བོ་གཅིག་ག་རེ་གནང་གི་ཡོད་རེད་འདི་ང་ཚོ་ངོ་སྤྲོད་ཅིག་གནང་དང། ཨ་ནི་གི་ཐང་ད་གཟོད་ད Canada བོད་དོན་ལྷན་ཚོགས་འདི་ཨ་ནི་ཞུ་གཏུག་གི་ལས་འགུལ་སྤེལ་རྗེས་ད་ལོ་སུམ་ཅུ་སོ་ལྔ་ལྷག་ཙམ་འགྲོ་གི་ཡོད་པ་རེད། ཨ་ནི་འདི་བར་ལ་ད་ཅིག་ང་རང་ཡིན་པ་ཡིན་ན་འདྲ་དེ་ནང་བཞིན་གྱི་ངའི་སྔོན་ལ་ཕྱག་ལས་གནང་མཁན་འགན་འཛིན་ཡིན་པ་ཡིན་ན་འདྲ་ཨ་ནི་རྒྱུན་ལས་ཡིན་པ་ཡིན་ན་འདྲ་དང་བླངས་པ་ཡིན་པ་ཡིན་ན་འདྲ་ང་རང་ཚོ་ཚང་མས་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་ཕྱག་རོགས་ཞུ་བ་དེ་ང་ཚོ་གི་ལས་འགན་གལ་ཆེ་ཤོས་ཅིག་ལ་ང་ཚོས་ངོས་འཛིན་བྱེད་བསྡད་ཀྱི་ཡོད། དེ་འདྲ་སོང་ཙང་གཅིག་ཚོགས་འདུ་དང་དེ་ནང་བཞིན་གྱི་ལས་འགུལ་ཨོ་ཊ་ཝ་ལ་བོད་མིའི་སྒྲིག་འཛུགས་སྐུ་ཚབ་དཔལ་ལྡན་སྲིད་སྐྱོང་དཔལ་ལྡན་སྐུ་ངོ་དོན་གཅོད་གཞན་སྐུ་ཚབ་སུ་ཕེབས་པ་ཡིན་ནས་ཀྱི་འདི་ལ་ཕྱག་རོགས་ཞུ་བ་དེ་ལས་འགན་གལ་ཆེན་པོ་ཅིག་དང་གཅིག་ང་རང་ཚོ་ངོས་ནས་ཡིན་ན་ཅིག་ལས་འགུལ་ཚོགས་འདུ་དེ་ཚོ་ག་རེ་ཡིན་ནའི་གྲ་སྒྲིག་བྱེད་ཡ་ཅིག་སྟབས་བདེ་པོ་འདྲ་བོ་ཅིག་ཆགས་བསྡད་འདུག། ཨོ་འདི་ཅིག་ཞུ་འདོད་བྱུང་སོང། ད་རེས་སྲིད་སྐྱོང་མཆོག་གིས་ཁེ་ན་ཌའི་ནང་གི་མཛད་འཆར་ཁག་གྲུབ་རྗེས་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་ཨ་མེ་རི་ཀའི་མི་ནི་སོ་ཊ་ཁུལ་དུ་ཕེབས་ཐོན་གནང་འདུག་དེ་ནས་ཡུ་རོབ་སི་པེན་གྲོང་ཁྱེར་གྱི་སྦར་སི་ལོ་ནར་ཕེབས་འབྱོར་གྱིས་ས་གནས་མང་ཚོགས་རྣམས་དང་མཇལ་འཕྲད་གནང་འདུག་ཕྱི་ཚེས་ཉི་ཤུ་བརྒྱད་ཉིན་ཨོ་སི་ཀྲི་ཡའི་རྒྱལ་ས་ཝི་ཡ་ན་ལ་ཕེབས་ཐོན་གྱིས་ས་གནས་བོད་མི་དང་ཐུག་འཕྲད་གནང་རྗེས་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་དང་གཉིས་བཅས་སུ་ཧྥ་རན་སི་རྒྱལ་ས་ཕ་རིས་ནང་གཞུང་འབྲེལ་འཚམས་གཟིགས་གནང་རྒྱུ་ཡིན་པ་དང། དེ་རྗེས་རྒྱ་གར་རྒྱལ་ས་ལྡི་ལིར་ཆེད་ཕེབས་གནང་རྒྱུ་ཡིན་པ་རེད། ལེ་ཚན་འདིའི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་སེངྒེ་ཡིན། དེ་ནས་བཅར་འདྲིའི་ལེ་ཚན་ནང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཉེ་ཆར་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་སན་ཧྥ་རན་སིས་ཀོ་ནང་ལ་སླེབས་པའི་སྐབས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་ཁྲོད་དུ

བཀའ་ཉན་ཞུ་བ་བྱེད་ཀྱི་ཡོད་ཙང་ཁོ་རང་ད་ལྟ་ཕྱི་ལོགས་ལ་ཡག་ཚོང་ཐོག་ནས་འབྲེལ་བ་ཡག་བཟོ་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡོད་པ་དེ་རྟགས་ཅིག་རེད་བསམ་གྱི་འདུག་རེད་བ། འདིས་ཁོ་རང་དེར་སླེབས་དུས་ག་ལ་ཡག་ཕྱི་ལུང་པ་ལ་ཡག་ཁོ་རང་རེ་བ་རྒྱབ་ག་ལ་ཡོད་དུས་དཔོན་པོ་སུ་ར་ཡོད་བས་འགྲོ་སུ་ར་བྱས་བྱས་ཨ་ནི་མི་སྟོང་ཕྲག་མང་པོ་ཅིག་ལ་ཡག་པེ་ཤག་སྤྲད་བྱས་ཁོ་རང་ཚོ་ལ་ཡག་དགའ་བསུ་ཞུ་བ་ཤོག་ཟེར་ནས། དེ་འདྲའི་རྒྱ་མི་མི་མི་སྣ་ཁག་མང་པོ་ཅིག་སྐད་བཏང་བྱས། ཁོ་རང་ཚོའི་འགྲོ་དུས་གང་ལ་ཡར་ཞུས་ཀྱིས་དྲ་རྒྱལ་པོ་ཟེར་བ་བཟོས་ཡོད་རེད་སོང་ཙང། ཁོ་རང་ཚོས་ཀྱིས་ཕྱི་ལོགས་ལ་ཡར་སྟོན་སྟངས་དེ་དྲ་རྒྱལ་པོ་སྟོན་པ་ཡིན་ནའི་གལ་ནང་ཁུལ་ལ་ཡར་ཁོ་རང་ཚོ་དེ་ལ་ཡར་ཚོང་གི་འབྲེལ་བ་བཟོ་ཡས་དང་འབྲེལ་བ་ཡར་སྐྱེད་བཟོ་ཡས་ཀྱི་རེ་བ་རྒྱག་པ་ལས་ཀྱི་འདི་རྟགས་དེ་རེད་བསམ་གྱི། འགྱུར་བ་འདི་དང་ཞུ་བ་དེ་ཁོ་རང་ཚོའི་གི་ག་རེ་གསར་འགྱུར་ནང་ལ་ཡང་ཞི་ཅིན་ཕིན་དང་སྲིད་འཛིན་བྷའེ་ཌེན་མཉམ་དུ་ཐུག་རྒྱུ་གི་གསར་འགྱུར་མང་ཆེ་བ་ལ་ཡང་ང་ཚོས་བོད་པའི་དར་ཆ་དེ་ཚུད་ཡོད་རེད་དེ་དང་མཉམ་དུ་བོད་པའི་གི་གནས་སྟངས་ད་ལྟ་བོད་ནང་ལ་ཡང་དཀའ་ངལ་ག་རེ་ཡོད་པ་དང་ཛ་དྲག་ག་འདྲ་ཡོད་མེད་དེ་དེ་སྐོར་ལ་ཡང་ང་ཚོས་གི་གསལ་བསྒྲགས་བྱས་ཡ་དང་བོད་དོན་སྐོར་ལ་གོ་རྟོགས་སྤེལ་ཡ་གི་གོ་སྐབས་ཅིག་རག་སོང་སོང་ཙང་གོ་སྐབས་དེ་ང་ཚོ་ད་རིང་ཉི་མ་ཁ་ཤས་ཤིག་འགའ་ལ་ཡང་ད། ངོ་རྒོལ་བྱས་པ་མ་རེད་ང་ཚོས་ཀྱི་ཐད་ཀར་གྱི་ཞི་བའི་ལམ་བརྒྱུད་ནས་ལས་འགུལ་སྤེལ་བ་རེད་དེ་ཚོ་གང་ག་ཡག་པོ་ཞིག་ལ་བསྒྲུབས་སོང་སོང་ཙང་མཐའ་མ་དེ་ལ་ཡང་ང་ཚོས་ཀྱི་ལས་འགུལ་སྤེལ་བ་དེ་ཧ་ཅང་གི་ཡག་པོ་བསྒྲུབས་སོང་བསམ་གྱི་འདུག་ཡིན་ནའི་ཡང་དེ་ང་ཚོ་གཞི་ནས་རེད་བསམ་གྱི་འདུག་ལས་འགུལ་ག་ཚོད་སྤེལ་གྱི་ད་ལས་ཀ་མང་པོ་ལྷག་ཡོད་རེད་བསམ་གྱི་འདུག། ལས་འགུལ་དེའི་སྐབས་ལ་གཅིག་རྒྱ་ནག་གི་ཞི་ཅིན་ཕིན་ལ་ངོ་རྒོལ་བྱེད་གར་ཕེབས་མཁན་བོད་མི་ཚོའི་ཐོག་ལ་ཨ་ནེ་རྒྱ་མིས་རྗེས་འདེད་བཏང་ཡ་དང་ཉེས་རྡུང་བཏང་པ་དང་དེ་འདྲའི་གནས་ཚུལ་བྱུང་ཡོད་རེད་ཟེར་གྱི་འདུག་ཨ་ནི་རང་དབང་ལུང་པའི་ནང་གནས་ཚུལ་དེ་འདྲས་བྱུང་ཡ་ག་འདྲས་རེད་ཟིག་ན། ཨོ་རེད་ལགས་ད་ད་གིན་ཞུས་པ་ནང་བཞིན་རེད་རྒྱ་ནག་སྤྱི་དང་ཨ་ནི་བོད་ནང་ལ་ཡ་དང་ཨེ་ཤ་ཏུར་ཀི་སི་ཐན་དང་ཧོང་ཀོང་ཕྱོགས་ལ་ཡ་སྡུག་པོ་ཞེ་པོ་ཅིག་བཏང་གོ་རེད་བ་དེ་ཕ་གི་ལ་ཡ་བྱེད་གོ་རེད་ད་ད་ལྟ་ཁོང་ཚོས་གིས་དེ་འདྲས་འགྲོ་བ་མིའི་ཐོབ་ཐང། གནས་སྟངས་ཞུ། སྡུག་ཅག་བཟོས་པ་ཡིན་ནའི་གལ་ཕྱི་ལུང་པ་གི་སྐད་ཆ་ལབ་ཀྱི་ཡོད་མ་རེད་བ་སྐད་ཆ་མ་ལབ་དུས་ཕ་གི་ལ་ཡ་ཁོང་ཚོ་ཤུགས་ཆེ་རུ་དང་བློ་སྟོབས་སྙིང་སྟོབས་ཆེ་རུ་འགྲོ་གོ་རེད་དེ་འགྲོ་བ་ཙམ་གྱི་ད་ལྟ་ཞི་ཅིན་ཕིང་ས་གནས་རང་དབང་ལུང་པ་ལ་ཡ་ཕྱི་ལུང་པ་ཕྱི་རྒྱལ་ལ་ཨ་རི་ལ་སླེབས་དུས་སན་ཧྥ་རན་སིས་ཀོ་ལ་ཁོ་རང་ཚོས་ཀྱི་སོ་སོའི་དམག་མི་གདོང་བཀབ་ནས་སླེབས་ཨ་ནི་ཉེས་དག་བཏང་ཡས་རེད་འཁྲུག་པ་བསླང་ཡས་རེད་འདི་དང་མཉམ་དུ་ཁོ་རང་ཚོས་ཀྱི་རྒྱ་མི་ཡིས་ཀྱི་དགའ་བསུ་ཞུ་མཁན་ངོ་རྒོལ་རྒྱབ་མཁན་དེ་ཚོས་ཀྱིས་འཁྲུག་པ་བསླང་ཡས་ཀྱི་སྲིད་ཇུས་དེ་འདྲ་བསྟན་གྱི་འདུག་དེ་ང་ཚོས་ཧ་གོ་གི་འདུག་མཐོང་གི་འདུག་ཁོ་རང་ཚོ་ལ་ཡ་པེ་ཤག་སྤྲད་ནས་སླེབས་རྒྱུ་ཡིན་པ་དེ་ཧ་གོ་གི་འདུག་སོང་ཙང་ད་ལྟ་རྒྱ་ནག་གཞུང་དེ་རང་དབང་ལུང་པ་ལ་ཡ་ཧ་ཅང་གི་ད་ཨིན་ཇིའི་ཐོག་ནས་ཞུ་བ་ཡིན་ན་བུ་ལི་ཡིང་ཟེར་བ་རེད་བ་འདི་འདྲས་ཀྱི་བྱེད་སྟངས་འདི་ཚོ་སྟོན་གི་འདུག་འདི་ཚོ་གང་ག་ང་ཚོའི་གི་རང་དབང་ལུང་པ་ལ་བྱེད་ཡ་དེ་ཧ་ཅང་གི་སྡུག་ཅག་རེད་བསམ་གྱི་འདུག་སྡུག་ཅག་དང་གཅིག་པོ་མ་རེད་ང་ཚོ་ཁྲིམས་དང་འགལ་བའི་ལས་ཀ་རེད་བསམ་གྱི་འདུག་སོང་ཙང་འདི་ང་ཚོ་རང་དབང་ལུང་པ་ལ་ཧ་གོ་ཡ་དང་ངོ་རྒོལ་རྒྱག་ཡ་དང་ཨ་ནི་ང་ཚོའི་གི་གཞུང་དེ་ཚོ་ལ་འབྲེལ་བ་བྱེད་ཡ་དེ་གནས་ཚུལ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། ལགས་ལགས་སོ་ད་རེས། ཕ་གི་ཞི་ཅིན་ཕིན་སླེབས་པའི་སྐབས་ལ་ངོ་རྒོལ་བྱེད་དུས་ང་རང་ཚོ་བོད་མི་གཅིག་པོ་གང་ལ་ལྟ་ངེས་ལྟ།

དང། ཨ་ནི་རྒྱ་མིའི་དམངས་གཙོ་ཚོགས་པ་དང་དེ་འདྲས་མང་པོ་ཅིག་གིས་ང་ཚོ་ལ་ཡང་རྒྱབ་སྐྱོར་བྱས་བྱས་ང་རང་ཚོ་ལ་ཡང་མཉམ་རུབ་བྱས་བྱས་ཁོ་རང་ཚོས་ང་ཚོའི་གི་ངོ་རྒོལ་གྱི་འགོ་ཁྲིད་བྱེད་རྒྱུ་དེ་ཚོ་སྒང་ག་ལ་བརྩི་ཞུ་བྱས་པ་སོང། དེ་དང་མ་ཟད་ང་ཚོ West Philippine Sea ཚོ་ས་གནས་ལུང་པ་མ་འདྲ་བ་ཨེ་ཤི་ཡ་རང་ལ་ཡང་མང་པོ་ཡོད་པ་དེ་ཚོའི་གི་མི་སྣ་ཁ་ཤས་ཅིག་རྒྱ་ནག་ག་ཚོད་ལྟ་སྟོབས་ཆེན་པོ་ཆགས་བྱས་ཨ་ནི་ཁོ་ཚོ་གི་ལུང་པ་དེ་ཚོ་གི་ཟ་ས་རེད་བསམ་ནས།

ཧང་བྱུང་སོང་ལ། ད་ངེད་རང་ནི་བོད་པ་ཅིག་ཡིན་པ་ཆགས་ནས་ངོ་རྒོལ་རྒྱག་དེ་ངེད་ཀྱི་ལས་འགན་དང་འགན་རེད་བསམ་གྱི་འདུག་སོང་ཙང་ང་རང་འགས་འཛུལ་ཞུགས་བྱས་པ་ཡིན་དེ་དང་མ་ཟད་ཨ་ནི་ང་རང་ཚོའི་དམིགས་བསལ་བོད་རང་བཙན་སློབ་ཕྲུག་ཚོགས་པའི་ཞི་བའི་ལམ་བརྒྱུད་ནས་ཐད་ཀ་གི་ལས་འགུལ་སྤེལ་བ་དང་ཚོགས་པའི་ཆ་ཤས་ན་ཚེ་ལྷ་ལགས། ལྕགས་ལ་འཛེག་ཡ་དང་དུས་མཚུངས་སྒང་ག་ང་ཚོའི་བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ཟབ་སྦྱོང་སྤྲད་པ་དང་ཨ་ནི་ཟླ་བ་དོ་སྔོན་ལ་ཡ་འཆར་གཞི་གཏན་འཁེལ་གྱི་ལས་འགུལ་སྤེལ་བ་རེད་ལས་འགུལ་དེ་སྤེལ་དུས་སྐབས་ལ་ཡ་ད་ཚེ་ལྷ་ལགས་ལྕགས་ལ་འཛེགས་ཚར་གཞུག་ལ་ཡ་ང་ཚོས་ཕྱི་ལོགས་ལ་ཡ་ངོ་རྒོལ་རྒྱབ་དུས་སྐབས་ལ་ཡ། རྒྱ་མི་མི་ནག་སྡུག་ཅག་ལྟ་ངན་དེ་འདྲས་སླེབས་བྱས་ནས་ཁོ་རང་ཚོས་ཀྱི་དར་ཆ་གི་ལྕགས་ལ་ང་ཚོ་བོད་པ་དང་རྒྱ་མི་མང་པོ་ཅིག་ལ་གཞུས་སོང་དེ་གཞུས་དུས་སྐབས་འདི་ཡང་ང་ཡང་མཉམ་དུ་ཡོད་འདི་སྐབས་དུ་ཁོ་རང་ཚོས་ཀྱི་དར་ཆ་ལ་ག་རེ་ལབ་ཡིན་ན་དེ་འདྲས་གཡུགས་སོང་ནི་ཆུ bottle གཅིག་གཡུགས་སོང་འདི་ངའི་གདོང་པར་འཁེལ་སོང་དེ་དང་མཉམ་དུ་ནི་ཐོག་ས་བཞི་པ་ནས་ང་ཚོས་ཀྱི Banner ཟེར་དགོས་རེད་པ་རས་ཆ་དེའི་སྒང་ལ་ཡང་ཞི་ཅིན་ཕིང་ཁྱེད་རང་དུས་ཚོད་རྫོགས་པ་རེད་བོད་རང་བཙན་གཙང་མ་ཡིན་ཟེར་ལ་ནི། དེ་འདྲའི་གི་ང་ཚོས Banner ཤོག་རས་ཆ་དེ་མར་ཕབ་པ་ཡིན་དེ་ད་དུས་སྐབས་ལ་ཡང་ནི་ཡང་ཁོ་རང་ཚོ་མི་ནག་གདོང་ཁེབས་ཅན་སླེབས་བྱས་ནས་ཡང་ང་ཚོའི་གི་རས་ཆ་སྒང་ག་འཕྲོག་ནས་ད་སྡིགས་སུ་འགྲོ་བྱས་སོང་བ་དེ་དང་མཉམ་དུ་ནི་ང་ཚོ་ནང་ལོག་དུས་ལོག་དང་དེ་འདྲའི་བྱེད་དུས་སྐབས་ལ་ཡང་ཁོང་ཚོའི་གི་ང་ཚོ་རྒྱབ་ལ་རྒྱབ་ལ་སླེབས་གི་སླེབས་གི་དང་ཞེད་སྣང་སློང་ཡ་དང་དེ་འདྲའི་གི་ཐབས་ཤེས་བྱས་སོང་ད་རང་དབང་ལུང་པ་ལ་ཐུབ་ཚོད་ད་དེ་འདྲའི་གི་ཁོ་རང་ཚོའི་གི་མང་པོ་ཅིག་བྱས་སོང་དེ་དང་མཉམ་དུ་ནི། ཉི་མ་མཐའ་མ་དེ་ནི་ཡང་ནི་ང་ཚོ་རང་དབང་ལུང་པ་ལ་ཡོད་ཙང་སྐད་འབོད་རྒྱག་ཡ་ང་ཚོ་ལ་ཡ་ཐོབ་ཐང་ཡོད་ཙང་ང་རང་གི་ས་ཆ་ཅིག་ལ་ཡ་ཕ་གིར་ལངས་ནས་སྐད་འབོད་རྒྱག་ཡ་ཐབས་ཤེས་བྱས་པ་ཡིན་རྒྱ་ནག་མི་དམངས་མང་པོ་ཅིག་འདུག་ཡིན་ན་ཡང་ང་ཚོ་གི་ས་ཆ་ཆུང་ཆུང་ཞིག་ཡོད་ཙང་ང་ལངས་དུས་སྐབས་ལ་ཡང་ཁོ་རང་ཚོས་སྐོར་ནས་རུབ་རྒྱབ་བྱས་ཅིག་གཞུ་ཡ་གི་ཐབས་ཤེས་བྱས་སྐྲ་འཐེན་དང་འདི་འདྲ་བྱས་གནང་སོང་ཁ་པར་དང་འདི་ཚོ་སྒང་ག་ཁོ་རང་ཚོས་གཡུགས་བྱས་སོང་འདིའི་གཞུག་ལ་ཡ་ནི་དམག་མི་སླེབས་བྱས་ནས་ང་ཚོ་ལ་ཡ་བོད་པའི་གི་ས་ཆ་མ་འདྲ་བ་ཅིག་སྤྲད་སོང། དེའི་སྐབས་དུ་ནི་ང་ཚོ་ཁ་ཁ་བྲལ་བྱས་ཁོང་ཚོ་མཉམ་དུ་དངོས་སུ་འབྲེལ་བ་དེ་འདྲ་བྱུང་མ་སོང། ཁོ་རང་ཚོ་ཕར་ཐག་རིང་པོ་ནས་ང་ཚོ་ལ་ཡང་སྐད་བརྒྱབ་ཡ་དང་དང་དེ་འདྲ་བྱས་ཐུབ་ཚོད་བྱས་སོང་ཡིན་ནའི་ཡང་ང་ཚོ་བདེ་འཇགས་ངོས་ནས་ང་ཚོ་ལྷོད་ལྷོད་བྱས་ནས་གུ་ཡངས་ཡངས་བྱས་ནས་སྐད་འབོད་རྒྱག་ཡ་གོ་སྐབས་རག་སོང། ཡིན་ནའི་ཡང་ནང་ལོག་དུས་སྐབས་ལ་ཡང་དངོས་གནས་དམངས་གཙོའི་གི་རྒྱ་མིའི་ཚོགས་པ་དེ་ཚོ་མང་པོ་ཅིག་ལ་ཡང་ཉེས་བརྡབ་དེ་འདྲ་བྱས་ཤག་ཡིན་ནའི་ང་ཚོ་བོད་པ་ཚོ་མང་པོ་ཅིག་ཉེས་བརྡབ་ཕོག་ཡོག་མ་རེད་གཞོན་སྐྱེས་གཉིས་ཅིག་ལ་ཡང་ཁོང་ཚོས་ཀྱིས་རྡུང་བྱས་སོང་དེ་ཡིན་ནའི་ཡང་དེ་དངོས་གནས་རེད་གཞུག་ལ་ཡང་ང་ཚོ་ནང་ལོག་དུས་སྐབས་ལ་ཡང་སྒང་ག་ལ་ཡང་མཉམ་རོགས་བྱེད་བྱས་སྒང་ག་མཉམ་དུ་ལོག་རོགས་བྱེད་ཟེར་ནས་རེ་སྐུལ་ཞུས་ཚར་ནས་མི་སྒང་ག་ནང་ལོག།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བཅར་འདྲིའི་ལེ་ཚན་ནང། བལ་ཡུལ་ནང་གནས་བཞུགས་བོད་པའི་དགེ་བཤེས་བསོད་ནམས་དབང་ཕྱུག་ལགས་ཀྱིས། འདས་པའི་ལོ་བཅུའི་ནང། སྤྱི་ཚོགས་ནང། རེ་བ་དང་གདོང་ལེན་ཞེས་པའི། ཆང་རག་དང་མྱོས་རྫས་ཀྱི་གསོ་ཁང་དང་དབང་པོ་སྐྱོན་ཅན་གྱི་ལྟེ་གནས་ཁང་དང་དེ་བཞིན་དྭ་ཕྲུག་ཁང། རྒན་གསོ་ཁང་བཅས་སྣེ་མང་ཞིག་གིས་གསར་རྒྱག་གནང་ནས། མི་མང་པོའི་མི་ཚེར་དོན་སྙིང་གསར་པ་ཞིག་བསྐྲུན་ནས། རོགས་རམ་གནང་དང་གནང་མུས་རེད་འདུག་ཞིབ་གསལ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དཔལ་མོ་ལགས་ཀྱིས་དེའི་སྐོར་ཞིབ་ཕྲ་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས། གཞན་ལ་ཕན་པ་བྱེད་པ་ནི་བྱང་ཆུབ་སེམས་དཔའི་ཉམས་ལེན་དང་མཚུངས་ཅེས་གསུངས་པ་ལྟར། དེ་རིང་གི་བཅར་འདྲི་ལེ་ཚན་དེའི་ནང་ལ་ཡ་དགེ་བཤེས་བསོད་ནམས་དབང་ཕྱུག་ལགས་ཀྱིས་ལོ་མང་རིང་ཁོང་གིས་མི་མང་པོ་ལ་ཞབས་འདེགས་བསྒྲུབས་ནས་བྱ་བ་མང་པོ་ཞིག་གནང་དང་གནང་མུས་རེད། དེའི་སྐོར་ལ་ཡ་དགེ་བཤེས་ལགས་དང་ལྷན་དུ་བཀའ་མོལ་གནང་ཡ་ཡིན།

rehabilitation center དེ་ཚོ་ལ་འཛིན་གྲྭ་དང་འགོ་ཁྲིད་ཨ་ནི་ཁོང་ཚོ་ད་ཐ་མག་ཉལ་ཐ་སྤངས་ཚར་མཁན་དེ་ཚོ་ལ་རོགས་པ་འདྲ་བོ་བྱེད་མི་ཚེ་འདྲ་བོ་གསར་བ་ཅིག་གླེང་ཐབས་ཤེས་འདྲ་བོ་བཏང་ཨ་ནི་ཡང་དེ་ལས་ལ་འོང་མི་འདུག་ཡག་པོ་ཆགས་ཀི་ཡང་འཐོར་ལ་འགྲོ་གི་འདུག་ཨ་ནི་དེ་ཉིན་ད་ཚེ་དེ་མིང་ལ་རེ་བ་བྱས་ཨ་ནི་གདོང་ལེན་བྱེད་ཀི་ཡིན་ཟེར་དེ་འདྲའི་འདྲ་བོ་ཅིག་མིང་བཏགས་ཡ་དེ་དང་པོ་འགོ་བཙུགས་སྟངས་འདྲ་བོ་དེ་འདྲའི་རེད། ཚོགས་པ་དེའི་དང་པོ་གཉིས་ལ་ཕྱི་ལོ་ག་དུས་ལ་དབུ་བཙུགས་གནང་ཡོད་ན། སྤྱིར་བཏང་ང་ཉིས་སྟོང་བཅུ་ནས་ལས་ཀ་བྱེད་ཡ་འདྲ་བོ་འགོ་བཙུགས་ཡོད་རེད། ཡིན་ནའི་ཉིས་སྟོང་བཅུ་བཞི་ནས་ཚོགས་པ་དེ་འགོ་བཙུགས་ཡོད་རེད་ད་ཚོགས་པ་དེ་རེ་བ་དང་གདོང་ལེན་ཚོགས་པ་ལབ་ཡ་དེ་བཙུགས་པ་རེད། ཡང་ད་ཉིས་སྟོང་བཅུ་བཞི་སོང་ན་ད་ནུབ་བོད་ད་བཅུ་མ་ཟིན་ཙམ་འགྲོ་གི་རེད་ད་དེའི་དུས་རིང་ལ་ཐོག་མར་དེ་ལ། དགེ་བཤེས་ལགས་ཀྱིས་དེའི་གོང་ལ་ཐ་མག་ཉལ་ཐ་འཐུང་ཡ་ཐོག་ལ་དམིགས་ཡུལ་གཙོ་བོ་ཅིག་བཞག་ཡོད་གསུངས་སོང། ཚོགས་པ་ནང་ལོགས་ལ་ཨ་ནི་མི་ག་ཚོད་ཞིག་ཡོད་ན་དེ་སྐབས་སུ་ད་ལྟ་བར་དུ་ད་ལོ་བཅུའི་ནང་ལོགས་ལ་རྫུན་ངན་མཉམ་ཞུགས་གནང་མཁན་ད་མི་ཚང་མ་ཡིན་ན་ཡང་ཐ་མག་ཉལ་ཐ་ཁོ་རང་ག་ལ་རེ་བ་ཡང་ནས་རྒྱུ་མཚན་གཞན་པ་ཐོག་ལ་ཡང་ངེད་འདྲི་ཐོག་ལ་ཡང་གནང། ད་ང་ཚོ་ཚོགས་པ་དེ་ལྟར་ཏེ་ལྟ་སྟེ་མང་པོ་འདྲ་བོ་ཆགས་ཚར་རེད་ག་རེ་བྱས་ཟེར་ན་ང་ཡང་དང་པོ་ནས་དམིགས་ཡུལ་གཅིག་བཟུང་ནས་དེ་འདྲས་ལ་རོགས་པ་བྱེད་ཀྱི་ཚེ་ང་དམིགས་ཡུལ་གས་མེད་རོ། གཡག་ཡན། དཀའ་ངལ་འཕྲད་མཁན་ག་རེ་ཡིན་ན་རོགས་པ་འདྲ་བོ་བྱེད་བྱས་ཏེ། ཨེ་ནི་ང་ཚོ་ཚོགས་པ་དེ་ལྟས་སོ། ལས་ཀ་མང་པོ་འདྲ་བོ་ཆགས་འགྲོ་ཡོད་རེད། ང་ཚོ་ད། ཕ་མ་མེད་མཁན་སྤུ་གུ་དྭ་ཕྲུག་ཁང་ཅིག་ཡོད་རེད་དེ་ལ་སྤུ་གུ་བརྒྱ་དང་ཉི་ཤུ་ཙམ་ཡོད་རེད། ཨེ་ནི་རྒན་གསོ་ཁང་ཅིག་ཡོད་རེད་དེ་ལ། ཁ་དལ་དང་རྒན་གོག་སྐྱོ་བོ་མ་རེད་རྒན་གོག་ཅེས་ཨེ་ནི་སེམས་ཁམས་མ། ཐང་པོ་མེད་ཀྱོ་དེ་འདྲའི། ནང་ལ་བཞག་གི་ན་ཀ་ལའི་ཁ་འུ་དེ་རེད་དོ། དེ་དང་དབང་པོ་སྐྱོན་ཅན་དེ་འདྲའི། བཞི་བཅུ་ཙམ་ཡོད་རེད། ཐ་མག་ཉལ་ཐ་སྤང་ས་དེ་ལ། ང་ཚོ rehab ལགས་རོ། དེ་ལ་ཕྲུ་གུ་བརྒྱ་དང་སུམ་ཅུ་ཙམ་ཡོད་རེད། དེ་ཡ་ཟླ་བ་དྲུག་དྲུག་བཞག་གི་རེད་ཟླ་བ་དྲུག་དྲུག་ནས་ཡ། མི་གསར་པ་སླེབས་ཡོང་གི་རེད། ད་ཡང་ཕ་མ་ནང་མི་སྐྱོ་བོ་ཡང་སློབ་ཡོན་སྤྲད་མ་ཐུབ་མཁན་དེ་འདྲས་ལ་སློབ་ཡོན་སྤྲད་ཡག་གི་སྤུ་གུ་སུམ་བརྒྱ་ཙམ་ལ་སློབ་ཡོན་ཅིག་ཕུལ་གི་ཡོད་རེད། ཉི་མ་རྟག་པར་བའུ་རྡ་དང་བའུ་རྡ་དང་སིམ་བུ་ལ་ཁ་ལག་སྤྲད་གི་ཡོད་རེད་ཉི་མ་རེ་ལ་མི་ཉིས་བརྒྱ་ཉིན་གུང་ཁ་ལག་ཅིག་དང་ལང་ཀ་ལ

ཅིས་མ་དོ་ཡོད་མ་རེད་ག་བྱས་ཟེར་ན། བོད་པ་དེ་འདྲའི་སྐྱོ་བོ་ལྷག་པོ་མི་འདུག་ག། ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ག་བ་ཡིན་ན་འགྲོ་ས་འདུག་ཨ་ཅེས་ལམ་ཁ་ནས་ཡར་རུབ་རྒྱུ་རེད། རྒན་གསོ་ཁང་དེ་ལ་འདྲ་མི་འདྲ་ཡོད་རེད། མི་རིགས་འདྲ་མི་འདྲ་བོད་པ་དང་ཐ་མ་ཉི་དག་དེ་ལ་ནི། ཨ་ནི། བོད་པ་དང་འདྲ་མི་འདྲ་ཡོད་རེད་ཐ་མ་ཉི་དག་དང་ཆང་རག་སྤང་ས་བྱས་ཡོད་རེད། ཨ་ནི་ཁ་ལག།

ད་ལྟའི་ང་ཚོ་ད་གཙོ་བོ་དེ་ད་གར་ང་རང་ལམ་འགྲོ་ཆེན་པོ་འདྲ་བོ་ཆགས་ཡར་ད་སྔས་མ་ས་ཡོམ་རྒྱག་དུས་ད་ང་ཚོ་ཚོགས་པ་གི་ལས་ཀ་ཞུ་ང་རང་གང་ཐུབ་ཐུབ་འདྲ་བོ་བྱས་ཡར་ས་ཡོམ་རྒྱག་ནས་མི་ལ་གི་ག་རེ་ཡི་ཐོག་ནས་ས་ཡོམ་རྒྱག་དུས་ལས་ཀ་བྱས་བྱས་དུས་ང་ཚོ་མི་ཡག་པོ་དེ་ཐུག་ཡོད་རེད་ད། ད་དེ་ཚོ་ཚོགས་པ་དེ་ལས་ཀ་ཡག་པོ་བྱེད་ས་རེད་ཟེར་ནས་སྦྱིན་བདག་ཡག་པོ་འདྲ་བོ་ཐུག་ཡོད་རེད་ཨ་ནི་ད་ལྟ་ཀོ་བིད་སྐབས་ལ་ཡང་ང་ཚོ་ལས་ཀ་གང་ལ་གང་འཚམ་བྱས་ཡོད་རེད་ད།